གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།
རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན། ནོར་འཛིན་སྒྲོལ་མ་ལགས། ནིའུ་ཛི་ལན་རྒྱལ་ཁབ་ནང་གི། ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཁག་གི། སྲུང་སྐྱོབ་ཀྱི་གླེང་སྟེགས་ཤིག་གི་ཐོག་འཇམ་པོའི་ནུས་སྟོབས་དང་འབྲེལ་བའི་བགྲོ་གླེང་ནང་མཉམ་ཞུགས་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། རྒྱ་གར་ལྷོ་ཕྱོགས་ཁུལ་དུ་སློབ་གཉེར་གནང་བཞིན་པའི་མོན་པ་གཙོས་པའི་ཨ་རུ་ནཱ་ཅལ་ཁུལ་གྱི་ནང་པའི་སློབ་ཕྲུག་རྣམས་ལ་ནང་ཆོས་མི་ཉམས་རྒྱུན་འཛིན་ཡོང་རྒྱུར་ཉིན་གསུམ་གྱི་རིང་གོ་རྟོགས་ཀྱི་ལས་འགུལ་སྤེལ་བ་དེས་ཕན་ཐོགས་ཆེན་པོ་བྱུང་ཡོད་པ་འགྲེལ་བརྗོད་གནང་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་ཨོསི་ཀྲི་ལི་ཡའི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཁ་སང་ཕྱི་ཚེས་བཅུ་དགུ་ཉིན་ནིའུ་ཛི་ལན་ཌིའི་རྒྱལ་ས་ཝེ་ལིང་ཊོན་གྱི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་སྐབས་ནིའུ་ཛི་ལན་གྱི་ས་གནས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི Robin Greenberg སོགས་ཀྱིས་དགའ་བསུའི་སྣེ་ལེན་ཞུས་སྐོར་ཁ་སང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་འདུག་དེ་ནས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་ནིའུ་ཛི་ལན་གྱི་བོད་དོན་རྒྱབ་སྐྱོར་ཚོགས་མི་རྣམས་མཇལ་འཕྲད་གནང་སྟེ་ཁོང་རྣམས་ཀྱིས་རྒྱུན་རིང་ནས་བོད་དོན་རྒྱབ་སྐྱོར་གནང་དང་གནང་བཞིན་པར་ཐུགས་རྗེ་ཆེ་ཞུའི་གསུང་བཤད་གནང་བ་མ་ཟད་ཁོང་རྣམས་ལ། བོད་ནང་གི་ཛ་དྲག་གི་གནས་སྟངས་སྤྱི་དང་ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་བཅས་པ་རྒྱ་ནག་ཅན་དུ་བསྒྱུར་ཐབས་དང་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཏང་སྟེ་བོད་ཀྱི་ཆོས་དང་རིག་གཞུང་བཅས་པ་རྩ་མེད་བཟོ་རྒྱུའི་སྲིད་བྱུས་འཛིན་བཞིན་པའི་གནས་ཚུལ་ཁག་གི་སྐོར་གསུངས་འདུག་ལ། ཡང་ཁོང་གིས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་སུ་བོད་མིའི་སྒྲིག་འཛུགས་ཀྱིས་གཉིས་ཕན་དབུ་མའི་ལམ་གྱི་བཞེངས་ཕྱོགས་འཛིན་གྱི་ཡོད་སྐོར་གསུངས་འདུག། ཡང་ཕྱི་དྲིལ་བཀའ་བློན་མཆོག་གིས་ནིའུ་ཛི་ལེན་ཌིའི་བོད་དོན་རྒྱབ་སྐྱོར་ཚོགས་མི་ཁག་མཇལ་འཕྲད་གནང་སྐབས་མ་འོངས་པར་བོད་དོན་ལས་འགུལ་སྤེལ་ཕྱོགས་སྐོར་དོན་ཕན་ལྡན་པའི་བཀའ་བསྡུར་བྱུང་འདུག་ཉིན་དེའི་ཕྱི་དྲོར་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ལ་ཆེ་བསྟོད་ཞུ་ཕྱིར་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་བདེ་འཇགས་སྲུང་སྐྱོབ་ལེགས་བཅོས་ཀྱི་སྡིངས་ཆ་ཞེས་པའི་ཆེས་མཐོའི་ལོ་འཁོར་ཚོགས་ཆེན་འགོ་ཁྲིད་ཞུ་མཁན་ནིའུ་ཛི་ལེན་ཌིའི་ཞིབ་འཇུག་བསྟི་གནས་ཁང་དང། རྒྱལ་སྤྱིའི་འབྲེལ་ལམ་མཉམ་འབྲེལ་ཞེས་པའི་དགོང་དྲོའི་གསོལ་སྟོན་ཞིག་འདེགས་འབུལ་ཞུས་འདུག་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་ད་རིང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ཉིན་གོང་ཞུས་ཚོགས་པ་གཉིས་ཀྱིས་འགོ་ཁྲིད་ཞུས་པའི་ལོ་འཁོར་ཚོགས་ཆེན་ཐོག Soft Power Statecraft འམ་འཇམ་པོའི་སྟོབས་ཤུགས་ནི་རྒྱལ་ཁབ་ཀྱི་ལག་ཆ་ཞེས་པའི་བརྗོད་གཞིའི་ཐོག་བཀའ་སློབ་གསུང་བཤད་གནང་གཏན་འཁེལ་འདུག་ཕྱི་དྲིལ་བཀའ་བློན་མཆོག་གིས་ཕྱི་ཚེས་ཉི་ཤུ་གཅིག་ཉིན་ཡུལ་དེའི་གྲོང་ཁྱེར Auckland གྱི Mount Eden Hall ཞེས་པའི་ཚོགས་ཁང་ནང་ས་གནས་བོད་མི་རྣམས་དང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་འཆར་འདུག་ད་རེས་ཕྱི་དྲིལ་བཀའ་བློན་མཆོག་གི་ལྷན་དུ Australia ནང་བཅའ་བཞུགས་བོད་གཞུང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་མཆོག་ཆེད་ཕེབས་གནང་འདུག་ཕྱི་དྲིལ་བཀའ་བློན་མཆོག་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གཉིས་ཉིན་གྲོང་ཁྱེར Auckland ནས་རྒྱ་གར་ལ་ཕྱིར་ཕེབས་གནང་འཆར་ཡོད་པའི་གནས་ཚུལ་འདུག། ཡང་རེས་གཟའ་སྤེན་པ་ཉིན་སི་པེན་གྱི་མི་མང་ཆིག་འབུམ་བདུན་ཁྲི་སྐོར་ཞིག་གིས་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱལ་ཁབ་དེའི་ཀེ་ཏ་ལོ་ནི་ཡ་མངའ་ཁུལ་ནང་གནས་སྡོད་གནང་མཁན་ཚོས་རང་བཙན་གྱི་ལས་འགུལ་སྤེལ་བར་ཉེས་པ་ཆག་ཡང་གཏོང་བའི་ཁྲིམས་དེར་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེ་ཤོས་དེ་སྤེལ་ཡོད་པ་རེད་འདུག་གོང་ཞུས་སི་པེན་ནང་གི་ངོ་རྒོལ་གྱི་ལས་འགུལ་དེ་ཉིན་གཉིས་ཀྱི་གོང་དེར་སི་པེན་གྱི་སྤྱི་ཚོགས་རིང་ལུགས་ཚོགས་པའི་སྲིད་བློན་པེ་ཏྲོ་སཱན་ཆེ་མཆོག་ལ་ཀེ་ཏ་ལོ་ནི་ཡ་དང་བཱསྐ་རྒྱལ་ཞེན་ཚོགས་པ་གཉིས་ཀྱི་རྒྱབ་སྐྱོར་ཐོག་ལོ་ངོ་བཞིའི་རིང་སྲིད་དབང་བཟུང་རྒྱུ་བྱུང་བའི་རྗེས་བྱུང་བ་ཞིག་ཡིན་པ་རེད་འདུག་ངོ་རྒོལ་གི་ལས་འགུལ་ནང་ཞུགས་མཁན་ཚོས་ལག་ལ། སི་པེན་རྒྱལ་ཁབ་ཀྱི་རྒྱལ་དར་དང། རྒྱལ་ཁབ་ལ་རྒྱབ་གཏོད་བྱེད་མཁན་སཱན་ཆེ་ཞེས་དང། སི་པེན་རྒྱལ་ཁབ་ཚོང་སྒྱུར་མ་བྱེད་ཅེས་འཁོད་པའི་ལག་བྱང་འཁྱེར་ནས་ངོ་རྒོལ་གི་ལས་འགུལ་སྤེལ་ཡོད་པ་རེད་འདུག་སི་པེན་གྱི་ཕྱོགས་འགལ་ཚོགས་པ་ཁག་དང། ཚོང་པའི་འགོ་ཁྲིད་རྣམས་ཀྱིས་གོང་ཞུས་ཀེ་ཏ་ལོ་ནི་ཡ་རང་བཙན་གྱི་ལས་འགུལ་སྤེལ་མཁན་ཚོར་ཉེས་པ་ཆག་ཡང་གཏོང་བའི་ཁྲིམས་གཞི་དེ་ནི། ཁྲིམས་ཀྱིས་སྐྱོང་བའི་ལམ་ལུགས་དང་གཞུང་གི་སྲིད་དབང་བཞི་སྙོམས་སྟངས་འཛིན་ཐོག་ཉེན་ཚབས་ཤིག་ཡིན་པའི་སྐྱོན་བརྗོད་གནང་ཡོད་པ་རེད་འདུག་གོང་ཞུས་སི་པེན་གྱི་སྤྱི་ཚོགས་རིང་ལུགས་ཀྱི་གཞུང་དང་ཀེ་ཏ་ལོ་ནི་ཡའི་མངའ་ཁུལ་གྱི Junts ཞེས་པའི་སྲིད་དོན་ཚོགས་པ་གཉིས་བར་གྲོས་མཐུན་བྱུང་བའི་ནང། དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཀེ་ཏ་ལོ་ནི་ཡ་རང་དབང་རང་བཙན་གྱི་ལས་འགུལ་སྤེལ་མཁན་དང། སི་པེན་གྱི་སྐོར་སྲུང་བར་ཚུད་པའི་མི་གྲངས་བཞི་བརྒྱ་སྐོར་ཞིག་ལ་ཉེས་པ་ཆག་ཡང་གཏོང་རྒྱུའི་མོས་མཐུན་བྱུང་བར་ངོ་རྒོལ་གི་ལས་འགུལ་དེ་སྤེལ་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ནང། ཀེ་ཊ་ལོ་ནི་ཡ་མངའ་ཁུལ་དེས་རང་དབང་རང་བཙན་བྱེད་མིན་མི་མང་གི་བསམ་ཚུལ་བསྡུ་ལེན་བྱེད་པ་དེ་སི་པེན་གྱི་ཁྲིམས་ཁང་ཁག་གིས་དེ་ཁྲིམས་འགལ་ཡིན་པའི་གསལ་བསྒྲགས་གནང་བའི་རྗེས་ཡུལ་ནང་ལོ་ངོ་བཅུ་ཕྲག་འགའ་ཤས་ནང་བྱུང་མྱོང་མེད་པའི་སྲིད་དོན་གྱི་དཀའ་རྙོག་ཧ་ཅང་གི་ཆེན་པོ་འཕྲད་ཡོད་པ་རེད་འདུག།
ཡང། བོད་ཀྱི་རྒྱལ་ས་ལྷ་ས་གྲོང་ཁྱེར་གྱི་མི་ཤུགས་ཐོན་ཁུངས་དང་སྤྱི་ཚོགས་འགན་སྲུང་ལས་ཁང་གིས་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་ཚོར་རྒན་གསོའི་དངུལ་ཐོབ་པའི་ར་སྤྲོད་མེད་པ་ཚོར་རྒན་གསོའི་དངུལ་སྤྲོད་རྒྱུ་མཚམས་འཇོག་བྱ་རྒྱུའི་སྤྱི་བསྒྲགས་ཤིག་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་སྤེལ་འདུག།

གནས་སྐབས་རིང་རྒན་གསོའི་དངུལ་སྤྲོད་མཚམས་འཇོག་རྒྱུ་ཡིན་པ་དང་རྒན་གསོའི་དངུལ་གནས་སྐབས་རིང་སྤྲད་མཚམས་བཞག་པའི་རྒན་འཁོགས་ཚོས་བདེན་མིན་ར་སྤྲོད་བྱས་ཚེ་ཟླ་བ་རྗེས་མ་ནས་རྒན་གསོའི་དངུལ་སྤྲོད་རྒྱུ་དང་རྒན་གསོའི་དངུལ་སྤྲོད་མཚམས་འཇོག་རིང་གི་དངུལ་གསབ་རྒྱུ་དང་རྒན་གསོའི་དངུལ་ལེན་པའི་ཆ་རྐྱེན་མེད་པ་ཚོར་རྒན་གསོའི་དངུལ་སྤྲོད་མཚམས་འཇོག་རྒྱུ་མ་ཟད། ཧམ་ལེན་བྱེད་རིགས་རྩད་ཆོད་ཚེ་དངུལ་ཡར་ལེན་རྒྱུ་ཡིན་ལུགས་ཀྱང་གོང་ཞུས་སྤྱི་བསྒྲགས་ནང་བཀོད་ཡོད་པའི་གནས་ཚུལ་འདུག། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང། ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་ཌེན་མཆོག་དང་མཇལ་མོལ་དང། ཨེ་པེག་ཞེས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཁག་གི་དཔལ་འབྱོར་ལྷན་ཚོགས་ཀྱི་ཚོགས་འདུར་བཅར་བའི་རྗེས་རེས་གཟའ་སྤེན་པ་ཉིན་ཕྱིར་ལོག་གནང་བའི་སྐོར། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་སྤྱི་ཚེས་བཅོ་བརྒྱད་ཉིན་བཏོན་པའི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་སྲིད་འཛིན་ཞི་ཅིན་ཕིང་རེས་གཟའ་པ་སངས་ཉིན་གུང San Francisco གནམ་ཐང་ནས་ཕེབས་ཐོན་གནང་སྐབས་གྲོང་ཁྱེར་སྤྱི་ཁྱབ་པ། London Breed དང་ཨ་མི་རི་ཀའི་གཞུང་གི་སྐུ་ཚབ་མི་སྣས་ཕེབས་སྐྱེལ་ཞུས་ཡོད་པའི་སྐོར་གོང་ཞུས་ཤིན་ཧྭ་གསར་འགྱུར་ལས་ཁང་གི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་ཡིན་ནའང་རེས་གཟའ་པ་སངས་ཉིན་རྒྱ་ནག་གི་འགོ་ཁྲིད་ཨ་རི། San Francisco། གནམ་ཐང་ནས་ཐོན་སྐབས་གནམ་ཐང་གི་ཕྱིར་ཁོང་ལ་རྒྱབ་སྐྱོར་བྱེད་མཁན་རྒྱ་མི་དང། བོད་རིགས་དང་ཡུ་གུར་དང་ཧོང་ཀོང་ནས་ཡིན་པའི་རྒྱ་མིའི་བར་གདོང་ཐུག་བྱུང་ཡོད་པ་རེད་འདུག་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས། ཁོང་ཚོས་ལྕགས་རིང་དེ་འདྲ་དར་ཆར་བེད་སྤྱོད་དང། ཉི་གདུགས་བེད་སྤྱོད་བྱས་ནས་ང་ཚོར་ཉེས་རྡུང་དང་འཇིགས་སྐུལ་བྱས་བྱུང་ཞེས་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལ་རྒྱབ་སྐྱོར་བྱེད་མཁན་དང་ངོ་རྒོལ་བྱེད་མཁན་བར་འཁྲུག་འཛིང་བྱུང་ནས་མི་གཉིས་སྨན་ཁང་དུ་འཁྲིད་དགོས་བྱུང་བའི་རྗེས། མཐར་སྐོར་སྲུང་བས་ཤོག་ཁག་གཉིས་ཁ་ཕྲལ་དགོས་བྱུང་ཡོད་པ་རེད་འདུག་ཨ་མི་རི་ཀའི། NBC། Bay Area། བརྙན་འཕྲིན་ལས་ཁང་གིས་རྒྱ་ནག་གི་འགོ་ཁྲིད་ཞི་ལ་རྒྱབ་སྐྱོར་བྱེད་མཁན་ཚོས། ངོ་རྒོལ་བྱེད་མཁན་ཁག་ཅིག་ལ་ཁུ་ཚུར་དང། རྡོག་རྒྱག་གཞུ་བའི་བརྙན་ཐུང་ཞིག་མཁོ་སྒྲུབ་བྱས་ཐུབ་པ་བྱུང་ཡོད་པ་རེད་འདུག་གོང་ཞུས་ངོ་རྒོལ་གྱི་རྐྱེན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་གནམ་ཐང་དུ། ལམ་གཞན་ཞིག་ནས་བསྐྱོད་དགོས་བྱུང་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག།
ཡང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་དོན་འཕྲོ་སྐྱོང་དེ་བཞིན་རིང་མིན་སྤྱི་ཟླ་བཅུ་གཉིས་པའི་ནང་གནང་གཏན་འཁེལ་འདུག་འདི་ལོའི་སྤྱི་ཟླ་དགུ་པའི་ནང་འཚོགས་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་ཉིན་གཅིག་རིང་འཚོགས་པའི་རྗེས་སུ་སྤྱི་འཐུས་ཉུང་བའི་གྲངས་འབོར་མ་ལོན་པར་བརྟེན་ནས་དུས་བཀག་ལྟར་འཚོགས་མ་ཐུབ་པའི་རྐྱེན་གྱིས་ཕར་འགྱངས་གནང་དགོས་བྱུང་ཡོད་པ་དང། ད་ཆ་ཚོགས་དུས་དེའི་ལས་དོན་ལྷག་འཕྲོས་ཁག་འདི་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་གནང་གཏན་འཁེལ་ཡོད་ཅིང་ཚོགས་དྲུང་ལས་ཁུངས་ཀྱིས་འདི་ཟླའི་ཚེས་བཅུ་དྲུག་ཉིན་བོད་མི་མང་གི་སྤྱི་འཐུས་རྣམས་ལ་ཚོགས་བརྡའི་གསལ་བསྒྲགས་ཤིག་གནང་བའི་ནང་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གཉིས་པ་ལྟར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན། ཚོགས་གཙོ་སྦྲེལ་པོས་ཚོགས་འདུ་ཕར་འགྱངས་ཀྱི་ཐག་གཅོད་བྱ་རྒྱུ་ཞེས་གསལ་བ་ལྟར། སྤྱི་ཟླ་དགུ་པའི་ཚེས་ཉི་ཤུ་བརྒྱད་ཉིན་བར་རེ་ཞིག་ཚོགས་འདུ་ཕར་འགྱངས་གནང་བ་དང་ཚོགས་དུས་དེའི་ལས་དོན་ལྷག་མ་རྣམས་མུ་མཐུད་ནས་སྐྱོང་དགོས་ཀྱི་ཡོད་སྟབས་རིང་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཚེས་ཉི་ཤུ་དགུ་བར་ལས་ཉིན་ལྔའི་རིང་བསྐྱང་གཏན་འཁེལ་སོང་བས་ཚོགས་མི་རྣམས་དུས་ཐོག་ཚོགས་བཅར་གནང་བའི་ཐོག་སྤྱི་འཐུས་རྣམ་པས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བཞི་རེས་གཟའ་ཉི་མའི་ཉིན་ཚོགས་དྲུང་ལས་ཁུངས་སུ་ངོ་བཅར་འབྱོར་ཐོ་འགོད་གནང་ཡོང་བ་དང་དེ་བཞིན་ཕྱོགས་བཞུགས་སྤྱི་འཐུས་རྣམ་པར་བཞུགས་རྩིས་ཚོགས་དྲུང་ལས་ཁུངས་ནས་གོ་སྒྲིག་ཞུ་དགོས་རིགས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་འགྱངས་མེད་ཡིག་ཐོག་གནང་དགོས་ཞེས་གོང་ཞུས་ཚོགས་བརྡའི་གསལ་བསྒྲགས་ནང་བཀོད་གནང་འདུག། ཡང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཏྲའི་ནང་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ནས་བཅུ་དགུ་བར་ཧེ་ལི་ཧྥེགས་རྒྱལ་སྤྱིའི་བདེ་འཇགས་སྲུང་སྐྱོབ་ཀྱི་སྡིངས་ཆ་ཞེས་པའི་ཚོགས་ཆེན་ཐོག་གསུང་བཤད་གནང་འདུག་དེ་ནས་སྲིད་སྐྱོང་མཆོག་གིས་འདི་ཟླའི་ཚེས་ཉི་ཤུ་ནས་ཉི་ཤུ་བཞི་བར་ཉིན་གྲངས་བཞིའི་རིང་ཁེ་ན་ཏྲའི་གྲོང་ཁྱེར་ཨོ་ཀྲ་ཝའི་ནང་ཆེད་ཕེབས་གནང་སྟེ། ས་གནས་བོད་མི་རྣམས་དང་མཇལ་འཕྲད་གནང་འཆར་སོགས་ཡོད་པ་དང་དེའི་རྗེས་སུ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་ནས་ཉི་ཤུ་ལྔ་བར་ཉིན་གྲངས་གཉིས་རིང་ཨ་མེ་རི་ཀའི་མེ་ནི་སོ་ཀྲའི་ནང་ཆེད་ཕེབས་གནང་འཆར་ཡོད་སྟབས་མེ་ནི་སོ་ཀྲའི་བོད་རིགས་སྤྱི་མཐུན་ཚོགས་པས་མཛད་རིམ་ཁག་ངོ་དེབ་ཐོག་བཀོད་གནང་དོན་ལྟར་ན་སྲིད་སྐྱོང་མཆོག་གིས་ཕྱི་ཚེས་ཉི་ཤུ་བཞི་ཉིན་གྱི་ཕྱི་དྲོའི་ཕྱག་ཚོད་ལྔ་དང་ཕྱེད་ཀའི་ཐོག་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་རྒྱུ་དང་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་སྔ་དྲོའི་ཕྱག་ཚོད་དགུ་པ་ནས་བཅུ་པ་བར་སན་པོལ་གྲོང་ཁྱེར་ལ་ཡོད་པའི་ས་གནས་བོད་མིའི་སྤྱི་ཁང་ནང་གཟའ་མཇུག་སློབ་གྲྭར་གཟིགས་སྐོར་གནང་རྒྱུ་ཡང་ཉིན་དེའི་སྔ་དྲོའི་ཕྱག་ཚོད་བཅུ་དང་ཕྱེད་ཀ་ནས་བཅུ་གཉིས་དང་ཕྱེད་ཀའི་བར་དཔལ་ལྡན་རྒྱུད་སྟོད་གྲྭ་ཚང་ནང་ས་གནས་བོད་པའི་གཞོན་སྐྱེས་རྣམས་མཇལ་འཕྲད་ཀྱིས་བཀའ་སློབ་གསུང་བཤད་གནང་རྒྱུ་དང་ཉིན་རྒྱབ་ཕྱག་ཚོད་དང་པོ་དང་ཕྱེད་ཀ་ནས་ཕྱག་ཚོད་གསུམ་པའི་བར་ས་གནས་ཀྱི་ཆོས་ཚོགས་ཁག་གི་དབུ་ཁྲིད་རྣམས་དང་ལྷན་དུ་མཇལ་འཕྲད་གནང་རྒྱུ། དེའི་རྗེས་སུ་ཕྱི་དྲོའི་ཕྱག་ཚོད་གསུམ་པ་ནས་བཞི་པ་བར་ས་གནས་བོད་པའི་སློབ་གྲྭའི་འགན་འཛིན་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་རྒྱུ་དང་ཡང་ཕྱི་དྲོའི་ཕྱག་ཚོད་བཞི་པ་ནས་ལྔ་པ་བར་གྲྭ་ཚང་དེའི་ནང་བོད་ཀྱི་གྲོང་ཁྱེར་ལས་གཞིའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་རྒྱུ་དང་ཕྱག་ཚོད་ལྔ་པའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་ལྷན་དུ་ས་གནས་བོད་མི་རྣམས་ཀྱི་དགོང་དྲོའི་གསོལ་སྟོན་མཉམ་བཞེས་ཀྱི་ལས་རིམ་ཁག་གོ་སྒྲིག་ཞུས་འདུག། ཡང་སྲིད་སྐྱོང་མཆོག་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་སི་པེན་གྱི་གྲོང་ཁྱེར་ཆེ་གྲས་སྦར་སི་ལོ་ནའི་ཕྱོགས་སུ་ཕེབས་ཐོན་གནང་རྒྱུ་དང་གྲོང་ཁྱེར་འདིའི་ནང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ནས་ཉི་ཤུ་བརྒྱད་བར་ཉིན་གྲངས་གཉིས་རིང་གི་གཞུང་འབྲེལ་མཛད་རིམ་ཡོད་པ་དང་དེ་ནས་ཕྱི་ཚེས་ཉི་ཤུ་བརྒྱད་ཉིན་གྱི་ཉིན་རྒྱབ་ལ་སྲིད་སྐྱོང་མཆོག Austria རྒྱལ་ས Vienna ལ་ཕེབས་ཐོན་གནང་རྒྱུ་དང་རྒྱལ་ས་འདིའི་ནང་ཉིན་གྲངས་གཉིས་རིང་མཛད་རིམ་བསྐྱང་རྒྱུ་དང་ཡང་ཕྱི་ཚེས་སུམ་ཅུ་ཉིན་སྲིད་སྐྱོང་མཆོག་ཧྥ་རན་སིའི་རྒྱལ་ས་པེ་རིས་ལ་ཕེབས་ཐོན་གནང་སྟེ་རྒྱལ་ས་པེ་རིས་ནང་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་དང་གཉིས་ཉིན་གཉིས་རིང་གི་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་མཁའ་ལམ་བརྒྱུད་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ཕྱོགས་སུ་ཕེབས་ཐོན་གནང་འཆར་ཡོད་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་གནང་འདུག།
སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་ནས་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་མི་དང། ཝེ་ཏི་ནམ་གཙོ་བོར་གྱུར་པའི་ཕྱི་ནང་གི་དད་ལྡན། ཆོས་ཞུ་བ་རྣམས་ལ་སྨན་བླའི་རྗེས་གནང་བཀའ་དྲིན་སྩལ་གནང་སོང། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་གིས་དབུས་པའི་བྱེས་ཀྱི་གདན་ས་སེར་སྨད། ཐོས་བསམ་ནོར་གླིང་གྲྭ་ཚང་གི་དགེ་འདུན་པ་ཁག་ཅིག་དེང་སྐབས་ཨ་རིའི་ནང་སྐོར་སྐྱོད་གནང་བཞིན་ཡོད་པ་དང། ཨ་རིའི། ཝར་ཇི་ནི་ཡ་མངའ་སྡེའི། Fairfax། གྲོང་ཁྱེར་ནང་རྟེན་གཞི་བྱས་པའི། འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་དང། བོད་ཀྱི་རིག་གནས་རྒྱུན་འཛིན་མཐུན་ཚོགས་གཉིས་ནས་ཇི་ལྟར་གསོལ་འདེབས་ཞུས་པ་ལྟར། གཟའ་འཁོར་འདིའི་ནང་འབྲི་གུང་ཆོས་ཚོགས་སུ་སྨན་བླའི་སྒྲུབ་མཆོད་ཆེན་པོ་ཚོགས་ཡོད་པ་རེད། ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་ནས་བོད་མི་དང་ཝེ་ཏི་ནམ་གྱིས་གཙོས་པའི་ཕྱི་ནང་གི་དད་ལྡན་ཆོས་ཞུ་བ་རྣམས་ལ་ལོ་བརྒྱ་དང་ལྔ་བཅུ་ལྷག་གི་ལོ་རྒྱུས་ཡོད་པའི་སྨན་བླ

མཁན་ཆེན་ཞི་བ་འཚོ་ཡིན་པ་རེད། མཁན་ཆེན་ཞི་བ་འཚོ་ཁོ་རང་གི་ཉམས་བཞེས་གནང་བ་མ་ཟད་བོད་ལ་མཁན་སློབ་ཆོས་གསུམ་གདན་དྲངས་པའི་སྐབས་སུ་མཁན་ཆེན་ཞི་བ་འཚོ་གིས་བོད་ལ་ཕེབས་རྗེས་བོད་ལ་ཡང་གཙུག་ཏོར་དྲི་མེད་ཀྱི་ཆོ་ག་དང། སྨན་བླའི་ཆོ་ག་དེ་གཉིས་གཉིས་གསར་དུ་མཛད་རྗེས་ད་བོད་ལ་ཡང་བརྩམས་གནང་བའི་ཀྱི་ཆོ་ག་ཐོག་མ་ཀྱི་གྲས་དེ་ཐོག་མ་དེ་ཆགས་ཀྱི་ཡོད་རེད་སྤེ་རི་ཀ་ནང་དུ་བོད་ལ་ཡང་བརྩམས་གནང་བའི་ཀྱི་ད་ཆོ་ག་ཆོས་ཕྱོགས་ཀྱི་ཆོ་ག་ཆོ་ག་དང་ཤོས་དེ་སྨན་བླའི་མདོ་ཆོག་དེ་དང་གཙུག་ཏོར་དྲི་མེད་ཀྱི་ཆོ་ག་ཞེས་པ་རེད་དེ་གཉིས་རེད།
སེར་སྨད་གྲྭ་ཚང་གི་ཐུན་མོང་མ་ཡིན་པའི་ཉམས་བཞེས་སྨན་བླ་བདེ་གཤེགས་བརྒྱད་ཀྱི་ཆོ་ག་དེ་བྱེས་ཀྱི་གདན་སར་ལོ་ལྟར་སྒྲུབ་མཆོད་གནང་བཞིན་ཡོད་པ་ལྟར། རིམ་པས་ཕྱི་རྒྱལ་ཡུལ་ཁག་ཏུ་བོད་མི་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་རྣམས་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་དབུས་པའི་དགེ་འདུན་པའི་ཚོགས་ཁག་ནས་ནུབ་ཕྱོགས་སུ་སྨན་བླའི་སྒྲུབ་མཆོད་གནང་འགོ་བཙུགས་པ་ལྟར། ད་རེས་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཐེངས་བདུན་པ་དེ་ཆགས་ཀྱི་ཡོད་པ་རེད་འདུག། ཡང། རེས་གཟའ་པ་སངས་ཉིན་ཁེ་ནེ་ཏའི་སྲིད་བློན་ཇི་སི་ཏིན་ཏྲུའུ་ཏྲོ་མཆོག་གིས། ཁེ་ནེ་ཏཱ་དང་རྒྱ་ནག་གི་འབྲེལ་ལམ་དེ་བསྐྱར་གསོ་གནང་བའི་རྗེས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་ཐུག་འཕྲད་བྱེད་ཐུབ་པའི་རེ་བ་གནང་གི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཁེ་ནེ་ཏའི་སྲིད་བློན་ཏྲུའུ་ཏྲོ་མཆོག་ཉེ་ལམ་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་འཚོགས་པའི་ཨེ་ཕེག་ཚོགས་འདུའི་སྐབས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་མཇལ་མོལ་གནང་བའི་སྐོར་དང། ཞི་ཅིན་ཕིང་ལ་ཕྱོགས་གཉིས་ཀའི་ངོས་ནས་གྲུབ་འབྲས་ལྡན་པའི་གྲོས་མོལ་ཞིག་ཡོང་ཐབས་ཐོག་འབད་བརྩོན་གནང་དགོས་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་བཞིན་ཁེ་ན་ཏའི་སྲིད་བློན་ཏྲུའུ་ཏྲོ་མཆོག་གིས་མི་རྣམས་ཀྱིས་ཉེ་བའི་ལོ་ཤས་ནང་ང་ཚོ་དང་རྒྱ་ནག་དབར་གྱི་འབྲེལ་བ་དེར་མི་མཐུན་པ་དང་གདོང་ལེན་བྱེད་དགོས་པའི་གནས་སྟངས་ཇི་འདྲ་བྱུང་བ་དེ་ངེས་ཤེས་ཐུབ་པ་གནང་དགོས་ཞེས་གསུངས་འདུག་ཁོང་གིས་མུ་མཐུད་ནས་ཕྱོགས་གཉིས་དབར་རིམ་པས་འབྲེལ་བ་གནང་རྒྱུ་དེ་ཡིན་པ་དང་དེ་མུ་མཐུད་ནས་གནང་བཞིན་ཡོད། ངའི་རེ་བར་མཇལ་མོལ་ཡོང་གི་རེད། ཡིན་ནའང་ད་ལྟའི་དུས་སྐབས་དེར་སླེབས་ཡོད་པ་མ་རེད་ཅེས་གསུངས་ཡོད་པ་རེད་འདུག་ཁ་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའེ་ཌན་མཆོག་གིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་མཇལ་མོལ་གནང་བའི་རྗེས། ཞི་ཅིན་ཕིང་མི་གཅིག་དབང་འཛིན་པ་ཞིག་ཡིན་པའི་ངོས་འཛིན་དེར་འགྱུར་བ་ཕྱིན་གནང་མེད་སྐོར་བརྗོད་པར། སྲིད་བློན་ཏྲུའུ་ཏྲོ་མཆོག་ལ་དེའི་ཐོག་ཁོང་རང་ཉིད་ཀྱི་དགོངས་ཚུལ་བཀའ་འདྲི་ཞུས་པར། རྒྱ་ནག་ནི་སྲིད་དོན་ཚོགས་པ་གཅིག་ཤོས་ཀྱི་རྒྱལ་ཁབ་ཞིག་རེད། མི་སུས་ཀྱང་དེར་དམངས་གཙོའི་ལམ་ལུགས་ཡིན་པ་རེད་ཟེར་གྱི་མ་རེད་ཅེས་ལན་འདེབས་གནང་ཡོད་པ་རེད་འདུག་ཁེ་ནེ་ཐཱ་དང་རྒྱ་ནག་དབར་མི་ལོ་འགའ་ཤས་ཀྱི་རིང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དང་རྒྱ་ནག་གིས་ཁེ་ནེ་ཐཱའི་རྒྱལ་ཡོངས་འོས་བསྡུའི་ལས་རིམ་གཉིས་ཀྱི་ནང་ཐེ་གཏོགས་བྱས་པའི་དབང་གིས་འབྲེལ་ལམ་དེ་ཡག་པོ་ཞིག་བྱུང་མེད་པ་རེད་འདུག་ཁྲིམས་འགལ་ཡིན་པའི་གསལ་བསྒྲགས་གནང་བའི་རྗེས

ཐེངས་གསུམ་པ་དེ་བཞིན་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང། དགའ་ལྡན་བྱང་རྩེ་གྲྭ་ཚང་གི་ཆོས་གྲྭའི་ནང་ཚོགས་གནང་ཡོད་ཅིང་ལྷན་ཚོགས་ཐོག་སློབ་ཕྲུག་རྣམས་ལ་སྐྱབས་འགྲོ་དང་བདེན་བཞི། དེ་བཞིན་ལས་འབྲས་དང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང། གཞན་ཡང་ནང་ཆོས་གལ་ཆེ་ཚུལ་སོགས་ཀྱི་བརྗོད་གཞི་འདྲ་མིན་ཐོག་མཁས་དབང་དགེ་བཤེས་རྣམ་པའི་གསུང་བཤད་དང་དྲི་བ་དྲིས་ལན་གྱི་བགྲོ་གླེང་གནང་ཞིང། ཉིན་མཐའ་མའི་ཉིན་མོར་སློབ་ཕྲུག་ཚོས་འདོད་རྒུ་གླིང་རིས་མེད་གདན་ས་གྲྭ་ཚང་ཁག་ཏུ་མཆོད་མཇལ་གནང་ཡོད་པ་རེད། ད་ལན་ལྷན་ཚོགས་དེའི་ནང་སྦལ་ཀུ་པེ་ལུགས་བདེ་གཞིས་ཁོངས་གཉིས་དང་མོན་གྷོ་བཅས་ཀྱི་ནང་སློབ་གཉེར་གནང་བཞིན་པའི་མོན་རྟ་དབང་ཁུལ་གྱི་སློབ་ཕྲུག་དང། གཞན་ཡང་སྦེང་ལོར་དང་མེང་ལོར། དེ་བཞིན་མའི་སོར་བཅས་ཀྱི་མཐོ་སློབ་ཁག་གི་ནང་སློབ་གཉེར་གནང་བཞིན་པའི་མོན་རྟ་དབང་ཁུལ་གྱི་སློབ་ཕྲུག་བཅས་ཁྱོན་སློབ་ཕྲུག་ཉིས་བརྒྱ་ཡས་མས་ཤིག་དང་དེ་བཞིན་འདོད་རྒུ་གླིང་གདན་ས་གྲྭ་ཚང་ཁག་ནས་དགེ་འདུན་པ་བཞི་བཅུ་ཡས་མས་ཤིག་ཚོགས་ཞུགས་གནང་འདུག་པའི་ནང་སྦལ་ཀུ་པེ་སམ་བྷོ་ཊའི་ནང་སློབ་གཉེར་གནང་བཞིན་པ་སློབ་མ་བསོད་ནམས་ལྷ་མོ་ལགས་ཁོང་ད་ལན་ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་བས་མོན་པའི་རིག་གཞུང་སྐོར་གོ་རྟོགས་གང་མང་རག་ཡོད་པའི་འགྲེལ་བརྗོད་གནང་བྱུང། ང་རང་ཆ་བཞག་བྱས་ན་ང་བོད་པ་སློབ་གྲྭ་ནང་སྦྱང་གོ་རེད་བོད་པ་སློབ་གྲྭ་ནང་སྦྱང་དུས་ང་ནང་ཆོས་སྐོར་ཤེས་ཡོན་ལ་ན་ཤེས་གོ་རེད་ཅི་ག་ང་རང་ནང་པ་ཡིན་པའི་ཆ་ནས་ར། ཡིན་ན་ཡང་ད་མོན་པ་སློབ་གྲྭ་ནང་སྦྱང་ད་བོད་པ་སློབ་གྲྭ་ནང་སྦྱང་གོ་ར་དེ་སྦྱང་དུས་ང་ཚོ་མོན་པ་ཨ་ཆ་རིག་གཞུང་སྐོར་ལ་ཤེས་ཡོན་ང་ཚོ་ལ་མང་པོ་ར་འོ་ལ་ན་རག་གོ་མ་རེད་འོན་དེ་སྔ་ང་རང་རོ་བྱས་ན་མོན་པ་ཨ་ཆ་རིག་གཞུང་སྐོར་དཔེ་ཤེས་འདོད་བྱུང་ས་ར་ཨ་འདི་སྙམ་ལོ་ད་ལྟ་ང་ར་ཚོ་འདི་ལྷན་ཚོགས་ཀྱི་བཀའ་དྲིན་ལ་ན་ང་ར་ཚོ་མོན་པ་རིག་གཞུང་སྐོར་ལ་དཔེ་ཡག་པོ་ང་ཚོ་གོ་སྤེལ་གནང་གི་འདུག་ར།

གནད་འགག་ཅན། འདི་འདྲའི་སྐབས་ལ་ད་ལྟ་ན་དེ་ཁོ་རང་ཚོ་ཚོགས་པ་ངོས་ནས་འདི་འདྲའི་གོ་སྒྲིག་བྱས་པ་དེ། དམིགས་བསལ་གྱི་ང་ཚོ། རྟ་དབང་མོན་རྟ་དབང་དང་ད་ཐག་རིང་པོ་ཆགས་བསྡད་ཡོད་ར་དེ་བ་གནད་འགག་ཆེན་པོ་ཞེ་པོ་ཅིག་ཨ་ན་ང་རང་ངོས་ནས་ད་ནི་ང་ཚོས། སློབ་གྲྭ་ཚོགས་པ་ངོས་ནས་ཡིན་པ་ནས་ད་ནི་ཁོང་ཚོ་ལ་ཐུགས་རྗེ་ཆེ་ཟེར་ཡིན། དེ་བཞིན་ཡང་སྦེང་ལོར་མཐོ་སློབ་ཀྱི་ནང་སློབ་གཉེར་གནང་བཞིན་པ་བློ་བཟང་ལྷ་མོ་ལགས་ཀྱིས་བརྗོད་དོན་བྱས་ན།
ཁོ་མོ་འདི་ལྟ་བུའི་ལྷན་ཚོགས་ཀྱི་ནང་མཉམ་ཞུགས་གནང་བ་དེས་ནང་ཆོས་ཐོག། གོ་རྟོགས་གང་མང་བྱུང་བ་མ་ཟད་ས་ཆ་དང་མི་གསར་པ་མང་པོ་ཆ་རྒྱུས་བྱུང་བ་སོགས་ཀྱི་ཕན་ཐོགས་བྱུང་ཡོད་སྐོར་བརྗོད་བྱུང། ང་རང་ད་ལྟ་འདི་ལ་ཐེངས་དང་པོ་སླེབས་ར་ཐེངས་དང་པོ་སླེབས་ཡིན་ཙང་བྱ་དངོས་དཔེ་མང་པོ་བྱུང་ར་ས་ཆ་ཡང་གསར་པ་ཞིག་འདུག་དེ་དགོན་པ་དགོན་པ་དེ South ཕྱོགས་ལ་དགོན་པ་ཡག་ཤོས་དེ་ལ་དགའ་ལྡན་གྲྭ་ཚང་ནང་ལ་ད་ལྟ་འདི་ལ་འཚོགས་འདུག་ར་ད་ལོ་དཔེ་མི་ཤེས་མཁན་མང་པོ་ཞིག་འདུག་ར་མི་མང་པོ་མི་གསར་པ་ཐུག་སོང་ས་ཆ་དེ་ཚོ་ཡག་ཐག་ཆོད་འདུག་ཤེས་ཡས་མང་པོ་འདུག་ནི་ནང་ཆོས་སྐོར་ལ་དཔེ་མང་པོ་ཤེས་བཞིན་འདུག་ནི་མི་གསར་པ་ཐུག་བྱས་ནི་སློབ་ཕྲུག་ཁག་ཁག་ས་ནས་འབྱོར་འདུག་ནི་ང་རང་ཡིན་ནི་གསར་པ་དེ་ཚོགས་པ་དེ་ལ་ནི་དེ་རིང་ཐེངས་དང་པོ་འཛུལ་ཞུགས་བྱས་རག་སོང་ནི་ཤེས་ཡས་དཔེ་མང་པོ་འདུག་ནི་ང་ང་ལ knowledge དཔེ་མང་པོ་རག་བྱུང། དེ་མིན་ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ཚོགས་པའི་ཚོགས་གཙོ་སེར་བྱེས་དགེ་འདུན་པ་བློ་བཟང་བདེ་ལེགས་ལགས་ཀྱིས་གསུངས་ན་ཚོགས་པ་དེའི་དམིགས་ཡུལ་གཞིར་བཟུང་གིས་ལས་འགུལ་སྤེལ་བ་དེ་ཕན་ཐོགས་བྱུང་བཞིན་པའི་འགྲེལ་བརྗོད་གནང་བྱུང། ང་ཚོ་གཙོ་བོ་འདི་བྱེད་དགོས་ཡ་རྒྱུ་མཚན་འདི་ག་རེ་ཡིན་ཟེར་བ་ཡིན་ན་ད་ང་ཚོ་སངས་རྒྱས་ཀྱི་བསྟན་པ་འདི་ནི་ཨ་ནི་ག་རེ་ཟེར་ཧི་མ་ལ་ཡའི་རི་རྒྱུད་ལ་འགན་ཞེ་པོ་ཅིག་ཨ་ནི་གོང་ས་མཆོག་གིས་གསུང་བ་ནང་བཞིན་འགན་ཞེ་པོ་ཅིག་ཆགས་བསྡད་ཡོད་ཙང་ཨ་ནི་ང་ཚོ་མོན་ལ་ཆ་བཞག་པ་ཡིན་ན་ཨ་ནི་ང་ཚོ་ཀྱི་ཕ་མེས་ནས་མར་རྒྱུད་འདི་པའི་ནི་ཆོས་འདི་ཉམས་ཆག་ཉམས་ཆག་འགྲོ་ཡ་ལ་ཞེ་པོ་ཅིག་ག་ནི

མོན་རྟ་དབང་ཁུལ་གྱི་སློབ་ཕྲུག་ཁྱོན་བསྡོམས་པས་ཉིས་བརྒྱ་བརྒལ་བ་ཞུགས་པ་རེད་འདུག་ལ། ཚོགས་པ་དེའི་ནང་ཡོད་པའི་དགེ་འདུན་པ་རྣམ་པས་སློབ་གྲྭ་དང་མཐོ་སློབ་ཁག་གི་གུང་སེང་དང་བསྟུན་ནས་ཚོགས་མི་སློབ་ཕྲུག་རྣམས་ལ་ནང་ཆོས་གོ་རྟོགས་ཀྱི་ལས་འགུལ་སྤེལ་བཞིན་པ་མ་ཟད། དེ་སྔོན་ཚོགས་པ་དེའི་ལྷན་ཚོགས་ཐོག་མ་དེ་མེ་སོར་གྲོང་ཁྱེར་ནང་ཚོགས་པ་དང། གཉིས་པ་དེ་སེ་ར་ཚོགས་གནང་ཡོད་ཅིང་ད་ལན་གསུམ་པ་དེ། མོན་གྷོཌ་དུ་ཚོགས་གནང་ཡོད་པ་རེད། མ་འོངས་པར་མོན་ཁུལ་གྱི་སློབ་གྲྭ་ཁག་གི་གུང་སེང་དང་བསྟུན་ནས་སློབ་ཕྲུག་རྣམས་གདན་ས་གྲྭ་ཚང་ཁག་གི་ནང་ཁྲིད་དེ་ནང་ཆོས་དང་རིགས་ལམ། དེ་བཞིན་སྐད་ཡིག་སློབ་ཁྲིད་གནང་རྒྱུ་སོགས་ཀྱི་ལས་འཆར་ཡོད་པ་རེད་འདུག་ལ། ད་ལན་ལྷན་ཚོགས་དེ་གོ་སྒྲིག་ཞུ་རྒྱུར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་མཐུན་འགྱུར་གནང་ཞིང་ལྷན་ཚོགས་དེའི་དབུ་འབྱེད་མཛད་སྒོའི་ཐོག་ཁོང་མཉམ་ཞུགས་ཀྱིས་གསུང་བཤད་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུ་ལེ་ཚན་མཐའ་མ་གླེང་མོལ་གྱི་ལེ་ཚན་ནང་ཨ་རིའི་སྲིད་འཛིན་ཇོ་བྷའི་ཏྲན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་མཇལ་མོལ་གནང་ཡོད་པ་དང་བོད་མི་དང་ཡུ་གུར་བ་རྒྱ་རིགས་མང་གཙོ་དོན་གཉེར་བ་ཧོང་ཀོང་གི་འཐབ་རྩོད་པ་སོགས་ཀྱིས་རྣམ་པ་འདྲ་མིན་ངང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་པའི་སྐབས་འདིར་ཨ་རི་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་དང་འགྲོ་བ་མིའི་ཐོབ་ཐང་ནི་ག་དུས་ཡིན་ཡང་ཨ་རིའི་ཕྱི་སྲིད་འབྲེལ་ལམ་ཁྲོད་གལ་འགངས་ཆེན་པོ་རྩི་བཞིན་ཡོད་སྟབས། བོད་གཙོས་པའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཀྱིས་ཨ་རི་དང་རྒྱ་ནག་བར་གྱི་འབྲེལ་བར་ཤུགས་རྐྱེན་ཇི་ཐེབས་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བོད་གཙོས་པའི་གྲངས་ཉུང་མི་རིགས་ཐོག་འཛིན་པའི་སྲིད་བྱུས་སོགས་ཀྱི་ཐད་བོད་རྒྱའི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱི་མཉམ་དུ། འདི་གའི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་གཉིས་བར་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། ཨ་མི་རི་ཀའི་གྲོང་ཁྱེར་སན་ཧྥེན་སིས་ཀོ་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་དཔལ་འབྱོར་མཉམ་ལས་ལྷན་ཚོགས་དེ་ཟླ་བ་འདིའི་ཚེས་བཅོ་ལྔ་ནས་བཅུ་བདུན་བར་འཚོག་བཞིན་ཡོད་པ་རེད། ཚོགས་འདུ་དེའི་ཞོར་ལ་ཨ་མི་རི་ཀའི་སྲིད་འཛིན་ཇོ་བའི་ཏན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་མཇལ་འཕྲད་གནང་རྒྱུ་ཡིན་པ་དང། སྲིད་འཛིན་ཇོ་བའི་ཏན་གྱིས་ཨ་མི་རི་ཀའི་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས་སུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཉིས་སྟོང་ཉེར་གཉིས་ལོར་ཨིན་རྡུ་ནེ་ཤི་ཡ་གི་བྷ་ལི་ས་ཁུལ་དུ་ཐེངས་གཅིག་མཇལ་འཕྲད་གནང་ཡོད་པ་རེད་ལ། དེའི་རྗེས་ནས་ད་ཨ་མི་རི་ཀའི་ས་ཐོག་ཏུ་མཇལ་འཕྲད་གནང་བ་ད་རིང་ཐེངས་དང་པོ་དེ་ཆགས་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རི་ལ་ཕེབས་མ་ཐག་གནམ་ཐང་ནས་བཟུང་བོད་མི་དང་ཡུ་གུར་བ་རྒྱ་རིགས་དམངས་གཙོ་དོན་གཉེར་བ། ཧོང་ཀོང་གི་ཐོབ་ཐང་དོན་གཉེར་བ་ལ་སོགས་པས་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་ལས་འགུལ་སྤེལ་འདུག་དེ་རིང་གི་ང་ཚོ་གླེང་མོལ་གྱི་ལེ་ཚན་ནང་དུ་ཨ་རི་དང་རྒྱ་ནག་དབར་གྱི་འབྲེལ་བ་དང་འགྲོ་བ་མིའི་ཐོབ་ཐང་ནི་ག་དུས་ཡིན་ན་ཡང་ཨ་མི་རི་ཀའི་ཕྱི་འབྲེལ་གྱི་འབྲེལ་ལམ་ཁྲོད་དུ་གལ་ཆེན་པོ་ཞིག་ལ་བརྩི་བཞིན་ཡོད་པས། བོད་གཙོས་པའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཀྱིས་ཨ་རི་དང་རྒྱ་ནག་དབར་གྱི་འབྲེལ་བ་ལ་ཤུགས་རྐྱེན་ཅི་ཐེབས་དང། དེ་བཞིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་བོད་གཙོས་པའི་གྲངས་ཉུང་མི་རིགས་ཀྱི་ཐོག་འཛིན་བཞིན་པའི་སྲིད་བྱུས་ཐད་ལ་བོད་རྒྱའི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་མཉམ་དུ་གླེང་མོལ་བྱེད་རྒྱུ་ཡིན། སངས་རྒྱས་སྐྱབས་ལགས་ད་སྤྱིར་བཏང་ང་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་ཡིན་ན་རེད་ལེ་ཚན་མང་པོ་ཞིག་གི་ནང་དྲ་ལམ་བརྒྱུད་ནས་བཅར་འདྲི་མང་པོ་བྱས་ཡོད་རེད་ད་ད་ཚང་ཡིན་ན་ཁྱེད་རང་ང་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཝ་ཤིང་ཏོན་གི་སྒྲ་འཇུག་ཁང་གི་ནང་ཕེབས་ནས་ང་བཅར་འདྲི་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ།
ཨ་ཐུགས་རྗེ་ཆེ། ད་ངས་ངོ་སྤྲོད་ཞུ་བ་ནང་བཞིན་གྱི་ད་ཨ་མི་རི་ཀ་སན་ཧྥ་རན་སི་སི་ཀོ་གྲོང་ཁྱེར་ནང་ན་ཨ་རི་གི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་མཇལ་འཕྲད་གནང་དགོས་བ་རེད་ད་ད་ལྟ་ང་གཉིས་ཀྱི་འདི་སྒྲ་འཇུག་བྱེད་དུས་གང་ལ་མཇལ་འཕྲད་གནང་མི་འདུག་ཆུ་ཚོད་གཅིག་གཉིས་ཀྱི་གཞུག་ནས་མཇལ་འཕྲད་གནང་གི་རེད་ཤག་དེ་འདྲི་ག་ད་ད་ཙང་གང་ལྟར་ཀྱང་ཞི་ཅིན་ཕིན་ཨ་མི་རི་ཀ་ལ་ཕེབས་ཡོད་བ་རེད་ཨ་ནི་རྩ་བའི་ཆ་ནས་ད་འདི་གི་གནས་སྟངས་འདིའི་འོག་ནས་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་གྱི་ཚད་གཞི་དེ་ག་འདྲས་ཤིག་ན་ཡོད་ན། རེད་ལ། ད་ད་རེས་ཀྱི་མཇལ་འཕྲད་འདི་ཅིག་ཞིབ་འཇུག་བྱེད་མཁན་དང་ཚོད་དཔག་བྱེད་མཁན་དང་ད་ཉམས་ཞིབ་བྱེད་མཁན་མང་པོ་ཅིག་གིས་ད་ཚོད་དཔག་མང་པོ་བྱས་ཡོད་རེད། འདི་འདྲ་ཡིན་དུས་གང་ལ་ད་ད་རེས་མ་ཐུག་བར་དུ་ད། ཨ་ནི་ད་རྒྱ་ནག་དང་ཨ་རི་གི་འབྲེལ་བ་དེ་ཧ་ཅང་གི་ཞན་པོ་དང་སྡུག་རུ་འགྲོ་ཡོད་ད་ཚང་མ་ཚང་མ་གི་ཆ་མཁྱེན་པ་རེད་དོ། འདི་གང་ལ་ད་ད་རེས་ཀྱི་མཇལ་འཕྲད་འདིའི་བརྒྱུད་ནས་ཅིག་སྤྱིར་བཏང་དོན་དག་ཐག་གཅོད་བྱེད་ཡག་དེ་འདྲ་ཡོང་ཡ་ད་ཁག་པོ་འདྲ་བོ་རེད་དེ་ད་ལྟའི་དབུ་ཁྲིད་གཉིས་ཐུག་འཕྲད་པ་ཙམ་གྱིས་འཛམ་གླིང་ལ་ཡང་ཅིག་ཕྱོགས་གཉིས་ཆ་གི་སྒང་ནས་བྱས་ན་མཚོན་བྱེད་འདྲ་བོ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་བ་རེད་དེ་འདི་གང་ལ་ད་ལྟ་གི་ཡང་དེ་འདྲ་ཅིག་གི་ཐུག་འཕྲད་དང་ཅིག་ག་རེ་ཟེར་དགོས་རེད་ལམ་སེང་གྲུབ་འབྲས་ཐོན་ཡ་དང་དེ་འདྲ་ད་ཁག་པོ་རེད་ཡིན་ན་ཡང་ད་ཅིག་མཚོན་བྱེད་རང་བཞིན་གྱི་འབྲེལ་བ་བྱུང་བ་འདི་གིས་མ་འོངས་པ་ལ་གོམ་པ་ཉེ་བ་ཅིག་སྤོས་ཐུབ་ཡ་ལ་ནི་ཚོད་དཔག་བྱེད་ཀྱི་ཡོད་ཡ་དེ་འདྲ་གནས་སྟངས་ཅིག་རེད་ལ། རེད་ད་ཞི་ཅིན་ཕིན་ད་ལྟ་ཨ་རི་གི་རྒྱལ་ས་ཝ་ཤིང་ཏོན་ལྟ་བུ་ལ་ཕེབས་ཀྱི་ཡོད་ས་མ་རེད་ད་སན་ཧྥ་རན་སི་སི་ཀོ་གྲོང་ཁྱེར་ནང་ལ་ཕེབས་ཏེ་གནམ་ཐང་ནས་བཟུང་ད་ཚང་ཡ་ན་ངོ་རྒོལ་ཤུགས་ཆེན་པོ་ཞེ་པོ་བྱས་སོང་ད་བོད་པ་ཁོ་ན་ཙམ་མ་རེད་ཞིན་ཅང་མ་རེད་རྒྱ་ནག་གི་དམངས་གཙོ་དོན་གཉེར་བ་དེ་འདྲའི་མང་པོ་ཡོང་གི་འདུག་དེ་ཅི་སྟེ་ག་ད་ཚང་གཅིག་ངོ་རྒོལ་བྱེད་ཡ་དེ་གི་ཅིག་ཞི་ཅིན་ཕིན་ཁོ་རང་ད་རྒྱ་ནག་གི་མགོ་ཁྲིད་ཟེར་ཡ་དེ་སྤྱིར་བཏང་ཕྱི་རྒྱལ་ལའང་དེང་གི་ལ་མིའི་གི་ངོ་རྒོལ་བྱས་ཏེ་ཁ་སྐྱེངས་པོ་འདྲ་བོ་དེ་འདྲའི་གི་ལྟ་བ་ཁས་ལེན་བྱེད་ཡིན་པ། འདིའི་གི་ཡང་ཞི་ཅིན་ཕིང་གི་ཅིག་སེམས་ཁམས་གང་འདྲ་ཞིག་ཆགས་གི་རེད། རེད་ལ་ད་སྤྱིར་བཏང་གི་རྒྱ་ནག་དམར་ཤོག་གི་འགོ་ཁྲིད་དེ་ཚོ་ལ་ཅིག་ད་ལྷག་པར་དུ་རྒྱ་ནག་ནང་ལོགས་ནས་དེ་འདྲ་ངོ་རྒོལ་བྱེད་གི་འདུག་ཟེར་ཡ་དེ་ད་དཔེ་དེ་རྒྱ་ནག་མི་རིགས་ལྟ་བུ་ཚོ་ནི་ཁོ་ཚོ་རྒྱ་ནག་གི་མིའི་སྤྱིར་བཏང་བ་དེ་ཚོ་ཅིག་བློ་ཡུལ་ལ་མ་ཤོང་བ་ཅིག་རེད་བ། ད་ཁོ་ཚོས་རྒྱལ་ཁབ་ནང་ནས་ཅིག་དབུ་ཁྲིད་ལ་ངོ་རྒོལ་ཟེར་ཡ་དེ་ད་འབྱུང་མི་སྲིད་པ་ཅིག་རེད་བ། དེ་འདྲའི་ཡིན་དུས་གང་ལ་ད་ཅིག་རྒྱ་ནག་མི་དམངས་ལ་ད་ཅིག། ས་ལུག་དང་ཡ་གཅིག་བྱུང་ཡ་དང་དེ་འདྲ་ཡིན་ཙང་རྒྱ་ནག་དམར་ཤོག་གི་འགོ་ཁྲིད་ཚོ་ལ་དཔེ་དེ་ངོ་རྒོལ་བྱེད་ཡ་དེ་ཁོ་རང་ཚོ་གི་ག་རེ་ཡིན་ན་ད་ཁོ་རང་ཚོ་ད་དམར་ཤོག་གི་ཕྱོགས་ནས་ཧང་སང་ཡ་གི་ཁོང་ཁྲོ་ཟ་དགོས་ཡ་དང་དེ་དཔེ་དེ་ད་ཁོ་རང་ཚོ་གཅིག་ག་རེ་མཐོང་ཆུང་ཟེར་ན་ད་ཁོ་རང་ཚོ་ཞེ་པོ་ཅིག་ཕོག་ཐུག་འགྲོ་གི་ཡོད་ཡ་དེ་ད་ག་དེ་ཡིན་ན་བྱུང་བསྡད་པ་རེད་རྒྱ་ནག་དམར་ཤོག་ཟེར་ན་དེ་གདོང་ལེན་བྱེད་ཐུབ་ཡ་དང་དེ་ངོས་ལེན་བྱེད་ཐུབ་ཡ་གི་རྒྱ་ནག་དམར་ཤོག་ལ་དེ་གི་བློ་ཁོག་དེ་ཡོད་པ་མ་རེད།

རྩ་བའི་ཆ་ནས། ད་ལྟ་ཁྱེད་རང་གསུང་བ་ནང་བཞིན་དེ་རྒྱ་ནག་ར་ཨ་རི་གཉིས་ཀྱི་འབྲེལ་ལམ་འདི་ག་ཅིག་གི་སྐུ་ན་ཡོད་པ་རེད། ད་ཅིག་ག་ཙང་ཁེ་ཉེན་གནས་ཚུལ་ལ་ད་ལྟའི་ང་ད་ཙང་གི་དོན་དག་འདི་གཙོ་བོ་བལྟས་ན། ཨ་རི་ར་རྒྱ་ནག་གཉིས་ཀྱི་གནས་ཚུལ་འདི་ཅིག་ལྷིང་འཇགས་པོ་ཡོང་བ་དང་ཕན་ཚུན་འབྲེལ་བ་དེ་ཅིག་བསྐྱར་དུ་བྱེད་ཐུབ་ཡ། ཨ་ནི་ཆེ་ས་ནས་ཅིག་དམག་དོན་དང་དཔལ་འབྱོར་དེ་འདྲའི་སྐོར་གླེང་མཁན་ཞིག་དེ་འདྲ་ཞིག་གསུང་ལེགས་ཀྱི་འདུག་བ།
རེད་ལགས་ད། འདིའི། མཇལ་འཕྲད་འདི་མ་གནང་བའི་སྔོན་ལ་ནི་ད་ཉི་མ་ཁ་ཤས་ཀྱི་སྔོན་ལ་རྒྱ་ནག་གི་ཨ་རིག་གི་ཅིག་ད་འབྲུ་རིགས་གི་ཉོ་ཡ་ལ་སོགས་པ་དེ་འདྲ་འགོ་ཅིག་བཙུགས་སོང་བ་ད་འདི་གི་སྒང་ནས་སྤྱིར་བཏང་ཁོ་ཚོས་རྣམ་འགྱུར་ཅིག་བསྟན་གི་ཡོད་ཡ་ད་ཚོད་ཡོད་རེད་ད་ཡིན་ན་ལ་ཕྱོགས་གཉིས་ཆ་གི་གནས་སྟངས་དེ་ན་ཕྱོགས་གཉིས་ཆ་གི་ངོས་ནས་འབྲེལ་བ་དེ་ཡག་རུ་གཏོང་འདོད་ཡོད་ཡ་དང་ཡག་རུ་མ་བཏང་ན་འགྲིག་གི་མེད་ཡ་གི་གནས་ཚུལ་དེ་ཕྱོགས་གཉིས་ཆ་ངོས་ཟིན་དགོས་པ་རེད་ད་དེ་འབྲེལ་བ་དེ་ཡག་རུ་ག་ཚོད་བཏང་ཐུབ་ཀི་རེད། ཆུ་ཚད་གང་འདྲ་ཞིག་ལ་སླེབས་ཀྱི་རེད་དེ་ཚོ་དོན་དག་ལོགས་པ་ཅིག་རེད་འདུག་ད་ཡིན་ན་ཡང་ང་ཚོའི་ལྟ་བ་དེ་འདི་གང་ལ་ཕྱོགས་གཉིས་ཆ་གི་གཞུང་འབྲེལ་གྱི་གསལ་བསྒྲགས་དང་གཞུང་འབྲེལ་གྱི་གི་ད་གནས་ཡོད་མི་སྣ་གི་སྐད་ཆ་དེ་ཚོ་ལྟ་ཡོང་དུས་གང་ལ་ད་གཙོ་བོ་དེ་གཉིས་ཆ་གི་འབྲེལ་ལམ་དེ་དེ་རྒྱུན་གནས་རང་བཞིན་དང་དེ་ད་ཚད་ལྡན་རང་བཞིན་ཟེར་དགོས་མ་རེད་དེ་གང་ལ་འགྲོ་ཐུབ་ཡ་དེ་ཁོ་རང་ཚོ་གི་ད་ཤུགས་རྒྱག་གི་ཡོད་ཡ་དེ་ཡིན། དེའི་རྗེས་ལ་ཨ་ནི་གལ་ཏེ་བྱུང་བ་ཡིན་ན་དམག་དོན་དང་རྒྱ་མཚོའི་གི་ད་ཁོ་རང་ཚོས་ཧའི་ཧྲི་ཟེར་གི་འདུག་རྒྱ་མཚོའི་ཐོག་གི་ཨ་ནི་དོན་རྐྱེན་དང་དེ་དང་འབྲེལ་ནས་ཆིངས་ཡིག་ཅིག་གྲ་སྒྲིག་བྱེད་ཀྱི་ཡོད་ཡ་གི་ད་གསར་འགྱུར་རྒྱུད་ལམ་ཁག་ལ་དེ་འདྲ་ཡ་སླེབས་ཡོང་གི་འདུག་བ་དེ་འདི་གང་ལ་ད་ཡིན་ན་ཡང་ང་ཚོའི་ཚོད་དཔག་བྱེད་ན་ཨ་རིག་དང་རྒྱ་ནག་གི་འབྲེལ་བ་དེ་ད་ལོ་མང་པོ་ལ་དཀའ་ངལ་ཅིག་ཆགས་རེ་བར་བ་ད་དཀའ་ངལ་ཆགས་ཡ་གཅིག་པོ་མ་རེད་ད་ཁ་རི་ཁ་ཐུག་གི་ཅིག་རྒྱལ་ཁབ་གཉིས་ཀའི་ཁེ་ཕན་དང་ཨ་ནི་དམངས་གཙོའི་གི་སྒྲིག་གཞི་དང།

དེ་སྤྱིར་བཏང་ད་ཅི་གོང་ནས་གསུངས་པ་ནང་བཞིན་ཨ་རིག་དང་ཐའེ་ཝན་བར་ལ་ཡང་ཆིངས་ཡིག་ཡོད་རེད། ད་ག་ནང་བཞིན་རྒྱ་ནག་དང་ཨ་རིའི་བར་ལ་ཡང་ཆིངས་ཡིག་ཡོད་རེད། ད་ཁོ་ཚོའི་བར་ལ་ཟུང་འབྲེལ་གྱི་གཏན་འབེབས་བྱེད་རྒྱུ་མང་པོ་ཅིག་ཡོད་རེད། ད་དེ་འདྲ་ཡིན་དུས་གང་ལ་རྒྱ་ནག་གི་ད་ཞི་ཅིན་ཕིང་གི་དབང་ཆ་ཟིན་པ་ནས་བཟུང་མི་རིགས་རིང་ལུགས་ཀྱི་ལྟ་བ་དེ་སྤེལ་དཔལ་འབྱོར་ཉམ་རྒུད་འགྲོ་བའི་སྐབས་སུ་དེ་མར་འགེབས་ཡ་དང་དེ་ལ་དོ་སྣང་མ་བྱེད་ཡ་ཆེད་དུ་ད་ཐེ་ཝན་གྱི་སྐད་ཆ་དེ་བསླངས་ནས་དཔེ་དེ་རྒྱལ་སྤྱི་ཐོག་ནས་བསླངས་ནས་མི་ཚང་མ་དེ་ལ་དོ་སྣང་བྱེད་ཡ་གི་ད་དེ་རྒྱ་ནག་དམར་ཤོག་གི་སྲིད་བྱུས་འདྲ་བོ་རེད། དེ་རེད་ད་ཨ་རི་ག་ཚོ་ནི་ཐེ་ཝན་དེ་གལ་ཆེན་པོ་ཞེ་པོ་ཆགས་པ་རེད་ཐེ་ཝན་ཕྱོགས་གཅིག་ནས་ཨ་ནི་དམངས་གཙོ་གི་སྒྲིག་གཞི་ད་ནུབ་ཕྱོགས་གི་དམངས་གཙོ་རྒྱལ་ཁབ་གི་གི་ཁོ་སྒྲིག་འཛུགས་ཅིག་ཆགས་བསྡད་པ་རེད་གྲུབ་ཆ་ཅིག་ཆགས་བསྡད་པ་རེད་དེ་རེད་ད་ནས་ག་ཉིན་བ་གང་ནས་ཁོ་རང་གལ་ཏེ་ཐེ་ཝན་ཤོར་བ་ཡིན་ན།

ནི་ཁོ་གཉིས་ཆ་གི་ཁེ་ཕན་ལ་ཐུག་ཡོད་པ་ཕྱོགས་གཅིག་ནས་ད་ཞི་ཅིན་ཕིང་གི་རྒྱལ་ཁབ་གཅིག་མི་རྒྱུད་གཅིག་ཅི་ཟེར་ཡ། དེའི་སྐད་ཆ་དེ་བཤད་ཡོང་དགོས་རེད་དེ་འདྲའི་འདི་སྒང་ལ་ད་ག་དུས་ཡིན་ན་ཐེ་ཝན་གྱི་གནད་དོན་དེ་སློང་དགོས་ཡ་དང་ད་འབབ་ས་ཡང་ཁོ་གཉིས་ལ་གནད་འགག་ཅིག་ཐུག་ཡོད་ཙང་ག་དུས་ཡིན་ན་ལངས་འགྲོ་ཡོད་དེ་འདྲ་ཅིག་རེད་བསམ་གི།
རེད་ད། ཞི་ཅིན་ཕིང་སན་ཧྥན་སིས་ཀོ་ཕེབས་པ་ནས་ངོ་རྒོལ་རྣམ་པ་འདྲ་མི་འདྲ་བྱས་སོང། དཔེར་ན་ཅིག་གནམ་གྲུ་ཅིག་གི་རྒྱབ་ལོགས་བར་རྒྱ་ཤང་ཆེན་པོ་དེ་འདྲའི་ག་རེ་ཅིག

ཡིན་ན་ར་གཅིག་འགྲོ་བ་མིའི་ཐོབ་ཐང་གི་གནད་དོན་འདི་ད་ཨ་རི་ར་རྒྱ་ནག་གཉིས་ཀྱི་འབྲེལ་བའི་བར་ན་ག་འདྲས་ཤིག་ཆགས་ཡོད་པ་རེད་དགོངས་ཀྱི་ཡོད་ན། རེད་ལ་ད་ལྟའི་སྤྱིར་བཏང་ད་ཚོད་དཔག་ཞིབ་འཇུག་གི་གྲུབ་འབྲས་འདྲ་བོ་ཚོད་དཔག་འདྲ་བོ་བྱས་ཡོད་ན། ད་ད་རེས་སྤྱིར་བཏང་འགྲོ་བ་མིའི་ཐོབ་ཐང་ཨ་རི་གཙོས་ཀྱི་མང་གཙོའི་རྒྱལ་ཁབ་ཅིག་གི་ཐོག་ན་ད་མིའི་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་ཡ་དེ་ཁོ་རང་གི་མང་གཙོའི་སྒྲིག་གཞི་ནང་ནས་ད་གཡོལ་ཐབས་མེད་པ་འགན་ཁུར་ཆེན་པོ་ཅིག་ཆགས་བསྡད་ཡོད་རེད། དེ་འདིའི་སྒང་ལ་ད་འདི་འདྲ་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་གྱི་འགོ་ཁྲིད་ཅིག་ལ་དེ་བཤད་དགོས་ཡ་དང་དེ་ལ་གནོན་ཤུགས་སྤྲད་དགོས་ཡ་དང་དེ་ད་ཨ་མི་རི་ཀ་གཞུང་ལྟ་བུར་མཚོན་ན་ཁོ་གཡོལ་ཐབས་མེད་པ་གི་ཁོ་རང་གི་ཕྱི་འབྲེལ་གྱི་སྲིད་བྱུས་ནང་ནས་གཡོལ་ཐབས་མེད་པ་གི་སྲིད་བྱུས་ཅིག་ཆགས་བསྡད་ཡོད་རེད་དེ་དངོས་ཡོད་གནས་ཚུལ་རེད། དེ་གཅིག་རེད་དེ་ནས་ད་ད་ལྟ་གི་གནས་སྟངས་སྒང་ནས་བལྟས་ན་ང་གཉིས་གོང་ནས་བགྲོ་གླེང་བྱས་ཡ་ནང་བཞིན་ཨ་རི་དང་རྒྱ་ནག་གི་འབྲེལ་བ་དེ་ཧང་སང་ཡ་གི་སྡུག་རུ་འགྲོ་ཡོད་ཡ་དང་སྡུག་རུ་འགྲོ་ཡ་དེ་ཡ།

ལག་པ་འཆང་དགོས་ཡ་དང་བྱེད་དགོས་ཡ་དེ་འདྲ་ཆགས་ཀྱི་རེད་བསམ་གི་འདུག་ད་སྤྱིར་བཏང་འགྲོ་བ་མིའི་ཐོབ་ཐང་ཟེར་ཡ་འདི་ཨ་མི་རི་ཀ་གི་ཕྱི་འབྲེལ་གྱི་ལམ་ལུགས་ནང་ནས་སོང་ན་ཁོས་གཡོལ་དུ་མེད་པ་དང་སྲིད་གཞུང་ག་འདྲ་ཞིག་སླེབས་ཡོང་ན་ཁོས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་མ་བྱས་ཡ་ན་མང་གཙོའི་རྒྱལ་ཁབ་ཅིག་དང་ཚད་ལྡན་གྱི་རྒྱལ་ཁབ་ཅིག་གི་དབུ་ཁྲིད་ཅིག་གི་འོས་འགན་མ་བསྒྲུབས་ཡ་འདྲ་བོ་རེད་དེ་འདི་སྒང་ལ་འདི་ངེས་པར་དུ་སྤྱིར་བཏང་གི་འགྲོ་ལུགས་ཡིན་ན་མང་གཙོའི་རྒྱལ་ཁབ་ཀྱི་དབུ་ཁྲིད་ཅིག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་གྱི་གཞུང་གི་འགོ་ཁྲིད་དེ་ལ་དེ་སློང་དགོས་ཡ་དང་དེ་ལ་ནན་པོ་བྱས་ནས།

སྐད་ཆ་ཞིག་གྲུབ་འབྲས་དེ་རྗེས་མ་སྐད་ཆ་བཤད་ཡག་གི་སྒང་ལ་འགྲོ་གི་འདུག་དངོས་སུ་དོན་དུ་བྱེ་བྲག་བ་ཐག་གི་གཅོད་ཡག་གི་དེ་མང་པོ་བྱུང་གི་མི་འདུག་ཁོ་ཚོས་དེ་ངོས་ལེན་བྱེད་ཀྱི་འདུག་དེ་འདྲའི་གནད་སྒང་ལ་ད་རེས་མཇལ་འཕྲད་དེ་འགྲོ་བ་མིའི་ཐོབ་ཐང་སློང་དགོས་ཡག་དང་དང་འབྲེལ་ཡོད་གི་མ་ད་ག་རེ་ཟེར་དགོས་རེད་དེ་ལ་བློ་འཚབ་ཡོད་ཡག་དེ་བསྟན་དགོས་ཡག་དེ་འདྲ་བྱུང་དགོས་རེད་བསམ་གི་འདུག་ཡིན་ན་ཐག་གཅོད་བྱེད་ཡག་གི་རང་བཞིན་དེ་འདྲ་ད་ཕལ་ཆེར་འགྲོ་བ་མིའི་ཐོབ་ཐང་གི་ལས་དོན་ཐག་གཅོད་བྱེད་ཡ་དེ་འདྲ་ད་ཡོང་གི་མ་རེད་བསམ་གི་ཡོད་ལ། རེད་ད་ད་ལྟ་ཞི་ཅིན་ཕིན་ཨ་རི་ལ་ཕེབས་ཡོད་དུས་སྒང་ལ་ད་གེ་འགེ་ཞིག་ཨང་ཞིག་ངོ་རྒོལ་བྱེད་མཁན་མང་པོ་བྱུང་བ་རེད་བོད་དེ་ནས། ཤར་ཏི་ཀི་སི་ཏན་ཧང་ཀང་བསྟན་རྒྱུ། ད་ཁོ་ཚོའི་ངོ་རྒོལ་བྱེད་རྒྱུ་མཚན་གཙོ་བོ་དེ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་དམར་ཤོག་ཚོགས་པ་གི་སྲིད་གཞུང་དེ་གི་ད་བོད་ཡུལ་ནང་དང། ཨིསྟ་ཏི་ཀི་སི་ཏན། ཤར་ཏི་ཀི་སི་ཏན་ནང་ལ་སྲིད་ཇུས་སྤེལ་ཡ་དེ་གི་འགྲིག་གི་མི་འདུག་དེས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་གི་འདུག་ཟེར་ད་ངོ་རྒོལ་ཤུགས་ཆེན་པོ་བྱེད་བཞིན་ཡོད་རེད་དེ་ནས་ཞི་ཅིན་ཕིན་གི་དངོས་གནས་ཀྱི་ཆེད་ད།

ད་ཡིན་ན་ཡང་དེའི་མངོན་སུམ་དུ་རྩ་མེད་བཟོ་བའི་སྲིད་བྱུས་དེ་ཁོ་རང་ཚོས་ཀྱི་ཕྱི་རྒྱལ་ནས་ག་རེ་བཤད་ཡོང་ཉན་རེ་རྒྱལ་སྤྱིའི་སྟེང་ནས་ག་རེ་བཤད་ཡོང་དེ་གཡོལ་ཡག་གི་ཆེད་དུ་ཁོ་ཚོ་མི་མངོན་པའི་སྲིད་བྱུས་སྟེང་ནས་ད་ལག་བསྟར་བྱེད་ཀྱི་ཡོད་རེད། ད་ཞི་ཅིན་ཕིང་གི་དཔེ་དེ་ངོ་མ་གི་མི་མངོན་པའི་སྲིད་བྱུས་དེ་ད་དལ་དྲགས་འདུག་ཟེར་དེ་མགྱོགས་རུ་གཏོང་དགོས་འདུག་ཟེར་ད་ཁོ་དེ་འདི་སྒང་ལ་ཕྱོགས་གཅིག་ནས་ཁོ་དེ་རེད་ཕྱོགས་གཅིག་ནས་རྒྱ་ནག་མི་རིགས་རིང་ལུགས་ཀྱི་ལྟ་བ་དེ་ཡར་སྤེལ་ཡོང་དུས་སྒང་ལ་ད་ཞི་ཅིན་ཕིང་གི་དབང་ཆ་བཟུང་བ་ནས་བཟུང་སྟེ

ད་ཀྲུང་ཀྲུང་ཧྭ་མི་རིགས་ཀྱི་འདུ་ཤེས་ཟེར་བ་དང་ཀྲུང་གོ་ཅན་དུ་འགྱུར་བ་ཟེར་བ་དེ་འདྲ་ལ་ཁ་གཡར་ནས་ད་ཧང་སངས་ཡང་མངོན་གསལ་དོད་པོ་གི་རྩ་མེད་བཟོ་བའི་དེ་རེད་དེ་གི་གྲུ་འགྲིག་དེ་ཧ་ཅང་གི་ཛ་དྲག་པོ་དེ་འདྲ་ཆགས་ཀྱི་ཡོད་རེད་ངོ་མ་ཡིན་ན་མངོན་གསལ་དོད་པོ་མེད་དུས་སྒང་ལ་ད་ལྟ་དེའི་ཕ་རོལ་ནས་གོ་སྐབས་ཟིན་ནས་དཔེར་ན་རྒྱ་ནག་པེ་ཅིང་ཟེར་བ་ན་རྒྱ་ནག་གི་འགོ་ཁྲིད་དེ་ཚོ་གི་མི་རིགས། མི་རིགས་གཞན་དང་མི་རིགས་ཀྱི་རིག་གཞུང་དང་དེ་སྲུང་སྐྱོབ་བྱེད་དགོས་རེད་ཟེར་དེ་འདྲ་གཏམ་བཤད་མང་པོ་ཡོང་དུས་སྒང་ལ་ས་གནས་ཀྱི་དཔོན་རིགས་དེ་ཚོ་བོད་པ་ཡི་དཔོན་རིགས་དེ་ཚོ་ལྷག་པར་དུ་བོད་རིགས་དེ་ཚོ་གིས་གཏམ་བཤད་དེ་ཚོ་ཟིན་ནས་དེའི་རྒྱུ་མཚན་ལ་ཟིན་ནས་ད་ས་གནས་ནས་དེ་ལག་བསྟར་བྱས་ན་གོ་སྐབས་འདྲ་བོ་ཅིག་ཡོང་གི་ཡོད་རེད། ད་དཔེ་དེ་ད་ལྟ་ཀྲུང་ཧྭ་མི་རིགས་ཀྱི་འདུ་ཤེས་འཛིན་དུས་སྒང་ལ་མི་རིགས་གཞན་དག་གི་སྐོར་ཅིག་བཤད་ཡོང་དུས་སྒང་ལ་ཕལ་ཆེར་ཅིག་ཁྲིམས་འགལ་ད་མ་རེད་དེ་ད་ཅིག་སྲིད་བྱུས་སྒང་ནས་འགྲིག་མེད་ཡ་འདྲ་བོ་ཆགས་ཀྱི་རེད་དེ་ནས་ག་ལ་ས་གནས་ས་ཐོག་གི་དཔོན་རིགས་དེ་ཚོ་ལྷག་པར་དུ་བོད་རིགས་བོད་རིགས་ཡིན་པའི་དཔོན་རིགས་རྒྱ་ནག་དམར་ཤོག་གི་དཔོན་པོ་དེ་ཚོ་གིས་མི་རིགས་ལ་ཤ་ཚ་བའི་ལས་ཀ་དང་རིག་གཞུང་ལ་ཤ་ཚ་བའི་ལས་ཀ་མི་རིགས་སྲུང་སྐྱོབ་བྱེད་ཡ་གི་ལས་འགུལ་དེ་སྲིད་བྱུས་དེ་འདྲ་ལག་བསྟར་བྱེད་ཐུབ་ཡ་ཤུགས་རྒྱག་ཐུབ་ཡ་དཔེ་དཀའ་ལས་ཁག་པོ་རེད། རེད་ད་ད་ལྟ་ཁྱེད་རང་གསུང་ནང་བཞིན་ཞི་ཅིན་ཕིང་གིས་ཅིག་མངོན་གསལ་དོད་པོའི་སྒང་ནས་ད་མི་རིགས་ཀྱི་ངོ་བོ་མེད་བ་བཟོ་བའི་སྲིད་བྱུས་ཅིག་ལག་བསྟར་བྱེད་ཀྱི་ཡོད་རེད་ད་ལོ་རྒྱུས་ལ་ཕྱིར་ཅིག་ལྟ་དུས་སྒང་ལ་དཔེར་ན་རིག་གནས་གསར་བརྗེ་ཆེན་པོའི་སྐབས་དེ་ན་ད་བོད་ཟེར་ཡ་ཅང་ཡོད་བ་མ་རེད་ཅིག་རྙིང་བཞི་རྩ་གཏོར་ཟེར་ད་དགོན་པ་དང་ཅིག་ད་བསམ་བློ་རྙིང་བ་ལྟ་བ་རྙིང་པ་ཟེར་གཏོར་བཤིག་ཆེན་པོ་ཅིག་མངོན་གསལ་དོད་པོ་ཞེ་བོ་ཅིག་བྱེད་ཡ་རོགས་ཨ་ད་དེ་འདྲ་ཅིག་བྱེད་ཡ་ཡོད་ན་ར་བོད་ཀྱི་ཆོས་དང་རིག་གཞུང་འདི་གཏོར་ཐུབ་ཡོད་བ་མ་རེད་ད་དུང་གནས་ཀྱིན་པ་རེད

ལས་འགུལ་དེ་ལ་རྒྱང་རིང་གི་དམིགས་ཡུལ་དང་རྒྱང་རིང་གི་འཆར་གཞི་དེ་ཡོད་མ་རེད་ལོ་བཅུ་དག་རེད། ཡིན་ན་ཡང་ད་ཞི་ཅིན་ཕིང་གི་དེ་གའི་ལོ་བཅུ་ལ་དེ་འདྲ་གི་ད་ལྟ་གི་སྲིད་ཇུས་འདི་ལག་བསྟར་བྱེད་ཡ་དང་རིག་གནས་གསར་བརྗེ་ཆེན་མོའི་ལོ་བཅུ་གི་དེ་ག་གཤིབ་ན་ཁོའི་མཇུག་འབྲས་དེ་བོད་མི་རིགས་ལ་མཚོན་ན་ཉེན་ཁ་དེ་ཞི་ཅིན་ཕིང་གི་སྲིད་ཇུས་འདིའི་ཉེན་ཁ་ཚ་བོ་བཟོ་ཡ་དེ་གསལ་བོ་རེད། ད་ཁྱེད་རང་གསུང་བ་ནང་བཞིན་གྱི་མཇུག་འབྲས་གི་ཉེན་ཁ་ཡོང་བ་ཚང་མ་སེམས་ཁྲལ་བྱེད་ཀྱི་ཡོད་རེད། ད་མཇུག་འབྲས་གི་ཉེན་ཁ་དེ་མ་ཡོང་བ་ཆེད་དུ་ང་ཚོས་ག་རེ་བྱེད་ཐུབ་ཀྱི་རེད་ད་ང་ཚོ་བསམ་ན་བོད་ཡུལ་ཕྱི་ནང་གཉིས་ཀྱི་བོད་པ་ཡིན་ན་རེད་དེ་ཚོས་ད་ག་རེ་བྱེད་ཐུབ་ཀྱི་རེད། ད་དེ་དཀའ་ལས་ཁག་པོ་ཅིག་རེད་ཤག་ང་ཚོ་ཕྱི་ལོགས་ནས་བསྡད་ནས་ཅིག་འདི་བྱས་ན་འགྲིག་གི་འདུག་གན་བྱས་ན་འགྲིག་གི་འདུག་ཟེར་དུས་ང་ཚོ་བྱེད་ཁ་ད་བདེ་པོ་ཡོད་རེད་ཡིན་ན་ཁོ་བོ་ནང་ལོགས་ནས་ལག་བསྟར་བྱེད་ཡ་དེ་ཚོ་དཀའ་ལས་ཁག་པོ་རེད་བ། ད་ད་ལྟ་གི་གནས་སྟངས་བརྩད་ན་སྤྱི་སྟངས།

བོད་ཀྱི་ས་མིང་ར་དེ་ཚོ་མིང་འགྱུར་བ་དང་ཡང་དཔེར་ན་ད་ཉེ་ཆར་གསར་འགྱུར་བརྒྱུད་ལམ་ཁག་མང་པོ་ཡོང་བ་རེད་བོད་རང་སྐྱོང་ལྗོངས་ཟེར་ཡ་དེ་ལ་རྒྱ་སྐད་ཀྱི་ཤི་ཙང་ཙི་ཀྲི་ཆུས་ཟེར་གི་ཡོད་རེད་ད་ཨིན་ཇིའི་ནང་ལ་ངོ་མ་ཡིན་ན Tibet ཟེར་གི་ཡོད་རེད་དེ་རྒྱ་ནག་གི་གཞུང་གི་ཡིག་ཆ་ནང་ལ Tibet ཟེར་གི་ཡོད་རེད་ད Tibet ཟེར་ཡ་དེ་ཨིན་ཇིའི་ནང་ལ་བཟོ་མི་ཆོག་ཡིན་གཅིག་མིན་གཅིག་ཤི་ཙང་ཟེར་དགོས་ཟེར་ནས་ད་རྒྱ་ནག་གི་གཞུང་འབྲེལ་གྱི་ནས་དེ་བེད་སྤྱོད་བཏང་དང་བཏང་བཞིན་པ་རེད་ངས་གོ་ནོར་མེད་ན་ཉེ་ཆར

དཔེར་ན་ཀྲུང་ཧྭ་མི་རིགས་ཟེར་ཡ་དེའི་ཐ་སྙད་དེ་བོད་སྒང་ལ་བཙན་འཛིན་བཙན་འཇུག་བྱས་ཡ་ནང་བཞིན་དེ་ག་རང་རེད། ད་དེ་འདྲ་གི་ཐ་སྙད་མང་པོ་ཡོད་རེད་བྱང་འགྲོ་ཟེར་ཡ་ལ་སོགས་པ་ད་དེ་ཚོ་རིག་གཞུང་གི་བཙན་འཛིན་དང་ཨ་ནེ་དབང་ཆ་བེད་སྤྱོད་བྱས་ནས་ནས་ད་དེ་མི་སེར་སྤེལ་ཡུལ་གི་སྲིད་ཇུས་དེ་ལག་བསྟར་བྱས་ཡོད་དེ་གསལ་བོ་རེད། ད་ཡིན་ན་ཡང་ང་ཚོ་དྲི་བ་གཅིག་སླེབས་ཡོང་གི་རེད་བ་རྒྱ་ནག་གི Tibet ཟེར་དེ་ཤི་ཙང་ཡིན་ལབ་ན་ད་དེ

ཅིག་ཆབ་སྲིད་གླིང་གའི་ནང་ཞིག་རེད། དེའི་གི་ཐག་གཅོད་བྱེད་ཡ་ཐུབ་ཡ་ཞིག་དང་འཛམ་གླིང་གི་མི་མང་གི་སོ་སོའི་གི་སྐད་དང་ཡི་གེ་ནང་ནས་ངོས་ལེན་བྱེད་ཐུབ་ཡ་དེ་ཁག་པོ་རེད། ད་ཅིག་བྱས་ན་གཞུང་ཚད་དང་ཅིག་དེ་ཚོའི་གི་གཞུང་འབྲེལ་གི་ཞིག་ན་ཐ་སྙད་དེ་ཐོན་ཡོང་གི་རེད། མི་མང་སྤྱི་མང་ནང་ནས་ད་དེ་ཁོ་རང་ཚོ་དངོས་གནས་བྱས་ན་ཅིག་ག་རེ་ཞིག་རེད། མི་རིགས་གཞན་དག་གསལ་ལུགས་དང་འདྲ་ཅིག་རྩིས་པོ་ཅི་ཡང་འདྲ་བོ་ཅིག་རེད་དེ་གིས་ཅིག་བོད་པ། བོད་པ་མིང་དེ་བསྒྱུར་བ་ཙམ་གྱིས་ང་ཚོ་གི་ངོས་ལེན་བྱེད་ཐུབ་ཡ་དེ་འདྲ་ཡོད་བ་མ་རེད་ཁོ་ཚོའི་རིག་གཞུང་ན་རྟགས་གསལ་པོ་རེད་ད། རེད་ད་རྒྱ་ནག་གི་སྲིད་བྱུས་ལ་ཞིབ་ལྟ་བྱས་ན་ད་འདས་པའི་ལོ་བཅུ་ཐམ་པ་སྔོན་ཞི་ཅིན་ཕིང་གི་སྔོན་དེ་འདྲའི་ཡིན་པ་ཡིན་ན་ཁྱེད་རང་གི་སྲི་ཡ་ན་ཅིག་ཅིག་རྩ་བའི་ཆ་ནས་མི་རིགས་ཀྱི་རིག་གཞུང་ར་དེ་ཚོ་ཉམས་རྒུད་གཏོང་སྲི་ཅིག་ཅིག་བྱེད་མི་ཡོད་པ་འདྲ་ཡིན་པ་ཡིན་ན་ར་ས་གནས་སོ་སོ་ན་ས་གནས་གི་མི་རིགས། གི་བཅའ་ཁྲིམས་ཟེར་ཡག་འདྲ་བོ་སོ་སོ་གི་ས་གནས་ནས་སྐད་ཡིག་བེད་སྤྱོད་གཏང་དགོས་བ་ཟེར་དེ་འདྲའི་ཁྲིམས་དང་སྒྲིག་གཞི་མང་པོ་ཞིག་ཡོད་བ་རེད་དེ་བཞིན་དུ་ཡང་ང་ཚོ་གྲངས་ཉུང་མི་རིགས་ཀྱི་སྐབས་དེ་ལ་ད་གྲངས་ཉུང་མི་རིགས་ཟེར་ད་ཁོ་ཚོ་གི་རྒྱ་ནག་གཞུང་ལ་ཁྱེད་རང་ཚོ་གི་ལག་བསྟར་བྱེད་ཁྱེད་རང་ཚོ་གི་གཏན་འབེབས་བྱས་ཡོད་ཁྲིམས་དེ་ལག་བསྟར་བྱས་ཡོད་མི་འདུག་ཟེར་ནས་ང་ཚོ་ངོ་རྒོལ་བྱེད་བྱེད་བསྡད་ཀྱི་ཡོད་བ་རེད་ད་དེང་སང་ཡང་ན་ཞི་ཅིན་ཕིང་གི་ཁྲིམས་གང་ག་ལ་འགྱུར་བ་གཏང་གི་འདུག།

ང་ཚོས་ཁྱེད་རང་ཚོ་ཁྲིམས་ལྟར་འགྲོ་གི་མི་འདུག་ཟེར་ནས་ངོ་རྒོལ་བྱས་ན་རེད་ཅེས་དེ་ལ་གདོང་ལེན་བྱེད་རྒྱུ་གི་ལས་ཀ་འཕར་མ་གཅིག་ཡོང་གི་འདུག་བསམ་སེམས་གཅིག་འདུག། རེད་ལགས་ད་ཁྱེད་ཚོ་ཁྱེད་ཚོ་ང་ཚོ་གི་དེ་གི་ལས་དོན་འདི་གི་སྔོན་འགྲོ་རོགས་ཟེར་དགོས་མ་རེད་ཤེས་དགོས་ཡ་དེ་རྒྱ་ནག་གཞུང་གི་ཁྲིམས་ག་རེ་ཅིག་ལག་བསྟར་བྱས་ཡ་ཡིན་ན་ཡིག་ཐོག་གི་ཁྲིམས་ཡིན་པ་མ་གཏོགས་ད་ལྟ་ཁྱོད་གི་ངོས་ནས་ལུང་འདྲེན་བྱས་ཡ་གི་ཁྲིམས་དེ་ཚོ་ནམ་ཡང་ལག་བསྟར་བྱས་ཡོད་མ་རེད་དེ་གསལ་བོ་རེད་བ།

དམར་ཤོག་གཞུང་ལ་ཁྱོད་རང་གི་ཁྲིམས་དེ་ལག་བསྟར་བྱེད་གི་མི་འདུག་ཟེར་དེ་འདྲ་སྐད་རྒྱག་ཡ་དེ། ད་ཅིག་ཕྱོགས་གཅིག་ནས་རྒྱ་ནག་དམར་ཤོག་གཞུང་ངོས་འཛིན་ཡག་པོ་ཅིག་མ་ཐེབས་བའི་སྐད་ཆ་རེད་ཟེར་གི་འདུག་དེ་ཁོ་རང་གི་ཁྲིམས་བརྩི་གི་མ་རེད་ཁོ་ཁྲིམས་སྐྱོང་གི་གཞུང་ཅིག་མ་རེད་ཁོ། ཏང་གི་སྐྱོང་ཡ་དང་མིའི་གི་སྐྱོང་ཡ་དེ་འདྲ་ཅིག་རེད། ད། ཁྲིམས་འདི་ཚོ་གུང་ཁྲན་ཏང་ལ་ཕན་པ་ཅིག་ཡིན་ན་ཁོ་ཚོས་ཁྲིམས་འདིའི་སྒྲིག་གཞི་ལྟར་འགྲོ་གི་རེད། དེ་གུང་ཁྲན་ཏང་ལ་གུང་ཁྲན་ཏང་ལ་བེད་སྤྱོད་མེད་དེ་འདྲ་ཅིག་ཡིན་ན་ཁོར་གནོད་པ་ཅི་ཡང་ཡིན་ན་ཁོ་ཁྲིམས་འདི་ལག་བསྟར་བྱེད་ཀྱི་མ་རེད། དེ་འདྲའི་སྒང་ལ་ང་ཚོས་དམར་ཤོག་ཁོ་རང་གི་ཁྲིམས་ལ་ཀ་ནས་ལག་པ་འཇུས་ཏེ་ཁོ་རང་ལ་རྩོད་པ་བྱེད་ཡ་དེ་ཕྱོགས་གཅིག་ནས་ངོས་ནས་བཤད་ན་ཅིག་དེ་འཇུས་ས་ལག་པ་འཇུས་ས་ཁོ་རང་མ་རེད་ཁྲིམས་དེ་ནི་ཁོ་རང་ཤོག་གུ་སྒང་གི་ཁྲིམས་རེད། དེ་འདྲའི་སྒང་ལ་ད་སྤྱིར་བཏང། འདིར་འདི་ཚོ་ནི་འཛམ་གླིང་གི་འགྲོ་སྟངས་བྱས་ནས་ནི་ད་འགྲོ་བ་མིའི་གཞི་རྩའི་འགྲོ་བ་མིའི་གི་ཐོབ་ཐང། འདིའི་གི་གང་ཚད་གཞི་འདི་ཟིན་ཡས་ན་ད་ཕྱོགས་གང་རྒྱལ་ན་ཁོ་རང་ཅིག་རྒྱལ་ཆགས་ཤོག་ཁོ་རང་གནས་ལུགས་ཡོད་པ་ཁུངས་ཡོད་པ་ལུང་ཡོད་པ་དེ་འདྲ་ཅིག་ཆགས་ཀྱི་རེད་བསམ་གྱི་འདུག། རེད་ད། ད་ཚང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ཨ་མི་རི་ཀ། ཕལ་ཆེ་ནས་ད་རྒྱ་ནག་ར་ཨ་རི་གཉིས་ཀྱི་འབྲེལ་བ་ཡར་རྒྱས་གཏོང་ན་ཅིག་ཕྱོགས་གཉིས་ཀ་ནས་མོས་མཐུན་འདྲ་མོ་བྱེད་ཀྱི་ཡོད་རེད། ག་རེ་ཟེར་ན་རྒྱ་ནག་ར་དང་ཤུགས་ཆེན་པོ་ར་ཨ་རི་དང་བྱེད་ཅིག་ཁོ་གཉིས་དབར་ནས་མ་མཐུན་པ་ཤུགས་ཆེན་པོ་འབྱུང་གི་ལ་རང་བཞིན་གྱི་ཅིག་འཛམ་གླང་གི་ནང་འགྱུར་བ་ཞིག་ངོས་འཛིན་བྱས་ནས་ཕྱོགས་གཉིས་ཆ་གི་འབྲེལ་ལམ་དེ་ཡར་རྒྱས་གཏོང་ཡག་ད་ཐབས་ཤེས་ཅིག་བྱེད་ཀྱི་ཡིན་གསུང་གི་ཡོད་རོ། དེ་ག་ད་ཙང་ཅིག་ཞི་ཅིན་ཕིན་ཨ་རི་ཡོང་བ་འདི་གི་ངོས་ནས་ཁྱོན་ཡོངས་ཀྱི་རྒྱ་ནག་དང་ཨ་རི་གཉིས་ཀྱི་འབྲེལ་ལམ་གང་འདྲས་ཤིག་ཆགས་ཀྱི་རེད། དེ་ད་ང་ཚོས་ཚོད་དཔག་བྱས་ན། ཅིག་ལོ་ཁ་ཤས་ནང་ལ་ལ

སྤྱིར་བཏང་གི་སྐད་ཆ་དང་ཕྱི་ཚུལ་གྱི་སྐད་ཆ་རེད་བ། རྒྱ་ནག་གི་དེ་ཅིག་འགོ་ཁྲིད་ཆགས་ཡོད་ན་ཨ་མི་རི་ཀ་ཁོ་ཁོ་འདི་བ་དེ་ཉན་རེད་བ། དེ་འདྲ་ཅིག་ཡིན་ན། དེའི་གི་ཉེན་ཁ་ག་རེ་འདུག་ཅེས་ང་ཚོས་དེ་ཚོད་དཔག་བྱེད་དགོས་རེད་བ། དེ་ཚོད་དཔག་བྱས་ན་དམར་ཤོག་གཞུང་ཅིག་གི་ཨ་མི་རི་ཀ་ཚབ་བྱས་ནས་འཛམ་བུ་གླིང་ཡོངས་ལ་ཤུགས་རྐྱེན་ཐེབས་ཡ་ཅིག་ཆགས་དུས་སྒང་ལ་འཛམ་གླིང་འདི་ག་འདྲ་ཅིག་ཆགས་ཀྱི་རེད་ཟེར་དེའི་བསམ་བློ་གཏོང་སྟངས་ཅིག་དང། དམངས་གཙོ་གི་ཨ་མི་རི་ཀ་གཞུང་ཁོ་རང་འགོ་ཁྲིད་བྱས་ནས་འཛམ་གླིང་འགོ་ཁྲིད་བྱས་ནས་ཁོ་རང་གི་རྒྱབ་རྩ་ལ་དམངས་གཙོ་གི་རྒྱལ་ཁབ་ག་ཚད་མང་པོ་ཡོད་ཡ་དེ་ཚོའི་རྒྱབ་སྐྱོར་བྱས་ནས་ད་བར་དུ་དེ་འཛམ་གླིང་ཡར་གོམ་པ་ཅིག་ཡོང་རྒྱུ་དེ་གཉིས་ད་གཤིབ་བསྡུར་ཅིག་བྱེད་དུས་སྒང་ལ་ད་དེ་ཟེར་བ་རེད་བ་དེ་དུས་སྒང་ལ་ན་ཁོ་གཉིས་ཀ་འགྲན་རྩོད་དེ་ཁྱོ་ཤས་ཁྱོད་ཤུགས་ང་སྲུང་གི་འགྲན་རྩོད་ཡིན་དུས་སྒང་ལ་དོན་དག་ཁ་ཤས་ཀྱི་རྩ་བ་ཉིད་ཐག་གཅོད་ཐུབ་ཡ་མེད་ཡ་དེ་ཟེར་བ་རེད་ག་རེ་ན་ད་ནུབ་ཕྱོགས་གི་སྐད་ཆ་བཤད་སྟངས་ང་ན་སྒྲིག་གཞི་གི་འགལ་བ་དེ་ཆགས་འདུག་བ་ལམ་ལུགས་གི་འགལ་བ་དེ་ཆགས་འདུག་བ་དེ་འདྲ་ཡིན་དུས་སྒང་ལ་ད་སྤྱིར་བཏང་གི་ད་ལྟ་ཡོད་ཡ་གི་ཉེན་ཁ་ཅན་གི་གནད་དོན་དེ་ཚོ་གཅིག་ཞི་འཇགས་འགྲོ་ཡ་གི་ད་ཕྱོགས་གཉིས་ཆར་རེ་བ་རྒྱག་ཡ་དང་ཤུགས་རྒྱག་ཡ་དེ་རེད་བ་ད་ལྟ་རྒྱ་ནག་གི་དང་ཨ་རི་གི་བར་གི

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་བསྟན་འཛིན་པད་མོ་ལགས་ཀྱིས་བཀོད་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།